གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པ་མགོ་ཟླ་བའི་ཚེས་པ་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་རྩ་ཆེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཆེན་སྒོ་ཤེས་རབ་རྒྱ་མཚོ་ལགས་དབུས་པའི་འཛམ་གླིང་ནང་གི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཡོང་བའི་ལས་འགུལ་ཞིག་ཁ་སང་དབུ་འབྱེད་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཤེ་ཡའི་མངའ་ཁུལ་གྱི་འགན་འཛིན་ཨེ་ལིན་པི་ཡེར་སོན་ལགས་ཀྱིས་རྒྱ་ནག་གཞུང་ནས་ཤིན་ཅང་ནམ་ཤར་ཏུར་ཀི་སི་ཐན་ནང་དྲག་གནོན་གྱི་དཔེ་ལེན་ས་ཆ་ཕལ་ཆེ་བ་བོད་ནང་ཡིན་པ་དང་བོད་ནང་བཟང་ཕྱོགས་ཀྱི་འགྱུར་བ་འགྲོ་དགོས་ན་རྒྱལ་སྤྱིའི་གཞུང་འཛིན་མང་པོ་མཉམ་རུབ་ཀྱིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པ་འདི་འདི་ལོའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་སྙན་ཐོའི་གསར་འགོད་ལྷན་ཚོགས་སྐབས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བའི་སྐོར་དང། ཡང་བོད་ཤར་ཕྱོགས་ཨ་མདོ་རྔ་པ་ཁུལ་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་བོད་མི་མང་པོ་འདས་གྲོངས་སུ་འགྱུར་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གནང་བ་ལྟར་ནང་པའི་ཆོས་བརྒྱུད་ཕན་ཚུན་བར་ཐུགས་མཐུན་ཁྲིམས་གཙང་དང་འབྲེལ་བ་དམ་ཟབ་ཡོང་རྒྱུར་དམིགས་ནས་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་བློ་གསལ་གླིང་དང་སྒོ་མང་གྲྭ་ཚང། དེ་བཞིན་གནས་བརྟན་སྡེ་པའི་ལུགས་འཛིན་པ་རྣམས་ཀྱིས་ཕྱི་ཚེས་བདུན་ནས་བཟུང་གཟའ་འཁོར་གཉིས་རིང་ཤེས་ཡོན་བརྗེ་ལེན་གི་ལས་འགུལ་ཞིག་སྤེལ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་རང་སྐྱོང་ལྗོངས་ཀྱི་ཀྲུའུ་ཞིའམ་འགོ་ཁྲིད་གཞོན་པ་རྒྱ་རིགས་གཉིས་གསར་དུ་བསྐོ་གཞག་བྱས་ཡོད་པ་དང་དེ་མིན་དཔོན་རིགས་མང་པོ་ཞིག་ཕྱིར་འཐེན་བྱ་རྒྱུའི་གསལ་བསྒྲགས་སྤེལ་བའི་ཁོངས་མང་ཆེ་བ་བོད་མི་ཡིན་འདུག་དེ་བཞིན་དུ་ཟླ་བ་འགའ་ཤས་གོང་བོད་ནང་གོ་གནས་མཐོ་བར་བསྐོ་གཞག་བྱས་པའི་མི་སྣ་བཅོ་ལྔའི་ཁོངས་སུ། བོད་མི་བཞི་མ་གཏོགས་བཀོད་མེད་པ་རེད། དེའི་སྐོར་དཔྱད་ཞིབ་གནང་བ་ཞིག་དང། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཤ་ཡའི་མངའ་ཁུལ་གྱི་འགན་འཛིན་ཨེ་ལེན་པི་ཨེར་སོན་ལགས་ཀྱིས་རྒྱ་ནག་གཞུང་ནས་ཤིན་ཅང་ནམ་ཤར་ཏུར་ཀི་སི་ཐན་ནང་དྲག་གནོན་གྱི་དཔེ་ལེན་ས་ཆ་ཕལ་ཆེ་བ་བོད་ནང་ཡིན་པ་དང་བོད་ནང་བཟང་ཕྱོགས་ཀྱི་འགྱུར་བ་འགྲོ་དགོས་ན། རྒྱལ་སྤྱིའི་གཞུང་འཛིན་མང་པོ་མཉམ་རུབ་ཀྱིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པ་དེ་འདི་ལོའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་སྙན་ཐོའི་གསར་འགོད་ལྷན་ཚོགས་སྐབས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་བའི་སྐོར་བཞུགས་སྒར་དྷར་མ་ས་ལ་ནས་ལོ་བྷི་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། རྒྱལ་སྤྱིའི་རང་དབང་ལྡན་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ནས་རྒྱལ་སྤྱི་ཁྱོན་གྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་དང་འབྲེལ། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་སྙན་ཐོ་བཏོན་པ་གི་ནང་རྒྱ་ནག་གཞུང་གིས་བོད་ཆོལ་གསུམ་གྱི་ས་གནས་གང་སར་འདི་ལོའི་ནང་མུ་མཐུད་དུ་ཆོས་དད་དང་སྨྲ་བརྗོད་འགྲོ་འདུག་དང་འདུ་འཛོམས་ཀྱི་རང་དབང་སོགས་ལ་དམ་དྲག་ཤུགས་ཆེ་བྱས་པ་མ་ཟད་གཞི་རིམ་སློབ་གྲྭ་ཁག་གི་ནང་བོད་ཡིག་རྩ་མེད་གཏོང་བཞིན་པ་དང་ཁྲིམས་ལ་བཙན་གྱིས་བརྩི་བཀུར་བྱེད་དགོས་པའི་སློབ་གསོ་སྤེལ་བ་དང་མང་ཚོགས་ཀྱི་ནང་སོ་ཉུལ་ཤུགས་ཆེ་བཙུགས་ཏེ་གནས་ཚུལ་མཁོ་སྤྲོད་པར་དངུལ་གྱི་བྱ་དགའ་སྤྲོད་པ། བོད་ཀྱི་ཆོས་དད་རིག་གཞུང་ལ་མཁས་པའི་སྒོ་ཤེར་དང་རོང་པོ་དགེ་འདུན་ལྷུན་གྲུབ་ཐུབ་བསྟན་བློ་གྲོས་སོགས་འཛིན་བཟུང་བྱས་པ་མ་ཟད་ཚེ་དབང་ནོར་བུ་ལགས་ནས་རང་ལུས་མེར་བསྲེགས་བཏང་བ་སོགས་འཁོད་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱ་ནག་གཞུང་གི་འགོ་ཁྲིད་ཚོས་ངེས་པར་བསམ་བློ་གཏོང་དགོས་པ་གི་གནས་སྟངས་ཆགས་ཡོད་པ་དང། བོད་ནང་འགྲོ་བ་མིའི་ཐོབ་ཐང་དང་རང་དབང་མེད་པར་སྙན་ཐོ་གི་ནང་གསལ་པོ་འཁོད་བསྡད་ཡོད་པས། རྒྱ་ནག་འགོ་ཁྲིད་ཚོས་བོད་ནང་བཟང་ཕྱོགས་ཀྱི་འགྱུར་བ་གཏོང་དགོས་པ་གསལ་སྟོན་གནང་གི་འདུག། རྒྱ་ནག་ཁོ་རང་ཚོ་གི་མ་འོངས་པ་ལ་ཕན་ཐོགས་ཡ་རེད་བས་མ་རེད་བས་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་གིས་བསམ་བློ་གཏང་དགོས་པ་ཞིག་རེད་བསམ་གི། གང་ཡིན་ཟེར་ན། བོད་མིའི་སྒྲིག་འཛུགས་ངོས་ནས་གཉིས་སྨན་དབུ་མའི་ལམ་གྱི་ཐོག་ནས་གྲོས་མོལ་བྱེད་གལ་ཆེ་བྱས་བོད་ཀྱི་གནད་དོན་དེ་སེལ་ཡས་ཀྱི་གྲོས་མོལ་ཞིག་གནང་ཡས་འབད་བརྩོན་བྱེད་ཀྱི་ཡོད་རེད་དེ་ཡོད་ཙམ་པ་ལ་འདི་ནི་བོད་ཀྱི་གནད་དོན་ཙམ་མ་ཡིན་པར་རྒྱ་ནག་ཡོངས་དང། སྤྱི་ཡོངས་ཀྱི་རྒྱལ་སྤྱིའི་གནས་སྟངས་ཅིག་དང་ཐུག་བསྡད་ཡོད་ཙམ་པ་ལ་འདི་རྒྱ་ནག་གཞུང་གི་ངོས་ནས་ཡིན་ནའི་ཀྱི་བོད་ནང་ལ་ཡོད་པའི་བོད་མི་ཚོ་ལ་ཀྱི་རང་དབང་སྤྲད་དགོས་ཀྱི།

རྒྱ་ནག་གཞུང་གིས་ལོ་མང་རིང་བོད་ནང་དམ་དྲག་ཤུགས་ཆེ་བྱས་པ་མ་ཟད་ཤིན་ཅང་དུ་བྱུང་བ་གི་དྲག་གནོན་དང་དམ་དྲག་གི་གནས་སྟངས་ཀྱང་མང་ཆེ་བ་བོད་ལ་དཔེ་བལྟས་ཏེ་ལག་བསྟར་བྱེད་བཞིན་པ་དང་འདི་ལོའི་ནང་རྒྱ་ནག་གཞུང་གིས་བོད་མིའི་ཐོག་གི་དྲག་གནོན་ཤུགས་ཆེ་རུ་བཏང་བ་གི་ཁར་བཙན་དབང་ཐུབ་ཚོད་ཀྱི་གནས་ཚུལ་མང་པོའི་པར་དང་བརྙན་སོགས་མཐོང་རྒྱུ་མེད་པ་བཟོས་པར་བརྟེན་ཚེ་དབང་ནོར་བུ་ལགས་ནས་མི་ཚང་མའི་མཐོང་སར་རང་ལུས་མེར་བསྲེགས་གནང་ཡོད་པ་དང། བཙན་དབང་གིས་བོད་མིའི་རིགས་རྫས་བསྡུ་རུབ་ཀྱི་སྲིད་ཇུས་ལག་ལེན་བསྟར་བཞིན་པ་དེ་ཞིན་ཅང་དང་ཡོང་གི་ཡོད་པས་བོད་ནང་བཟང་ཕྱོགས་ཀྱི་འགྱུར་བ་འགྲོ་དགོས་ན་སྲིད་གཞུང་མང་པོ་མཉམ་རུབ་ཀྱིས་རྒྱ་ནག་གཞུང་ལ་གདོང་ལེན་དང་གནོན་ཤུགས་སྤྲོད་དགོས་པའི་འགྲེལ་བརྗོད་གནང་གི་འདུག་གཞན་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ཀྱང། འདི་ལོའི་སྙན་ཐོ་གི་ནང་བོད་ནང་སྐད་ཡིག་རྩ་མེད་དུ་བཟོ་བཞིན་པ་དང་མི་རིགས་རྒྱ་བསྒྱུར་གྱི་འཆར་གཞི་གཏིང་ཟབ་ཡོད་པ་འཁོད་པ་ནི་དམིགས་བསལ་ཛ་དྲག་གི་གནས་ཚུལ་ཡིན་པའི་འགྲེལ་བརྗོད་གནང་གི་འདུག། སྐད་དང་ཡི་གེ་དེ་ཡང་སློབ་གྲྭ།

བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་ནང་གི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཆབ་སྲིད་བཙོན་པ་གློད་བཀྲོལ་གྱི་དྲིལ་བསྒྲགས་ལས་འགུལ་སྤེལ་གནང་མཁན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མང་གཙོ་དང་ངལ་རྩོལ་འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱི་བློན་ཆེན་རིམ་པ་གསུམ་པའི་དྲུང་ཆེའི་ལས་རོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པའི་འགན་འཁུར་བཞེས་ཀྱི་ཡོད་ཅིང་ཁོང་གིས་ལས་འགུལ་འདིའི་འོག་ནས་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་དང་ཁོང་གི་ལོ་རྒྱུས་ཁག་བཀོད་གནང་སྟེ། གློད་བཀྲོལ་དགོས་པའི་དགོས་འདུན་བཏོན་པར་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གིས་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུཟི་རཱ་ཛི་ཡ་མཆོག་ལ Twitter བརྒྱུད་ནས་ཐུགས་རྗེ་ཆེ་ཞུས་གནང་འདུག་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུཟི་རཱ་ཛི་ཡ་མཆོག་གིས་དྲུང་ཆེའི་ལས་རོགས་ཀྱི་འགན་ཁུར་ཐོག་ནས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཁོངས་གཏོགས་མང་གཙོ་དང་འགྲོ་བ་མིའི་ཐོབ་ཐང་ངལ་རྩོལ་ལས་ཁང་གིས་ཁ་སང་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན། Hashtag Without Just Cause Political Prisoners Campaign ནམ་དྲང་བདེན་གནས་ལུགས་མེད་པའི་གནད་དོན་འོག་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་ཡོང་བའི་ལས་འགུལ་ཞེས་པ་དབུ་འཛུགས་གནང་ཡོད་པ་དང་དེ་ནི་རང་ཉིད་ཀྱི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱད་པའི་རྐྱེན་གྱིས་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་རྣམས་ཀྱི་ལོ་རྒྱུས་ཁག་མཉམ་སྤྱོད་གནང་རྒྱུ་དང་ཁོང་རྣམས་བཙོན་གྲོལ་ཡོང་ཆེད་དུ་དམིགས་ཡོད་པ་རེད།

དེ་ནི་ཨ་མི་རི་ཀའི་ངོས་ནས་མང་གཙོ་གོང་འཕེལ་གཏོང་གནང་རྒྱུའི་དམ་བཅའ་དང་པོ་དེ་མཚོན་གྱི་ཡོད་ཅེས་དང་འདི་ག་ཨ་རིའི་རྒྱལ་ས Washington DC ནས་འཛམ་གླིང་གི་རྒྱལ་ཁབ་གང་སར་ཡོད་པའི་ཨ་རིའི་གཞུང་ཚབ་དང་དོན་གཅོད་ཁག་ནས་ཕྱི་འབྲེལ་དང་ཕན་ཚུན་འབྲེལ་ལམ་རྒྱལ་སྤྱིའི་ཚོགས་པ་སྒྲིག་འཛུགས་ཁག་དང་གཞུང་འཛིན་ཁག་དང་ཚོགས་འདུ་གནང་བ་དེ་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་ཆབ་སྲིད་བཙོན་པ་ཚོའི་ནང་མི་མཉམ་དུ་འབྲེལ་བ་གནང་སྟེ་ཁོང་རྣམས་བཙོན་གྲོལ་ཡོང་ཐབས་ཀྱི་ལས་འགུལ་སྤེལ་རྒྱུ་ཡིན་སྐོར་གསུངས་འདུག་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀིན་མཆོག་གིས་ཀྱང་ཆབ་སྲིད་བཙོན་པ་རྣམས་གཞུང་འཛིན་སོ་སོས་གློད་བཀྲོལ་གཏོང་དགོས་སྐོར Twitter བརྒྱུད་ནས་དགོས་འདུན་བཏོན་གནང་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་རང་སྐྱོང་ལྗོངས་ཟེར་བའི་རྒྱལ་ཡོངས་མི་དམངས་ཚོགས་འདུ་གཉིས་ཀྱི་ཁྲིམས་སྒྲིག་ལས་དོན་ཁག་སྐུལ་སྤེལ་བྱེད་ཀྱི་ཡོད་ལུགས་བརྗོད་འདུག་དེ་ཡང་ཀྲུང་གོའི་བོད་ལྗོངས་གསར་འགྱུར་དྲ་བ་ཟེར་བས་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཟེར་བའི་ཚོགས་འདུ་གཉིས་ཀྱི་གསར་འགོད་གསལ་བསྒྲགས་བྱས་འདུག་པའི་ནང། སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་རྒྱལ་ཡོངས་མི་དམངས་ཚོགས་འདུ་དེ་བཞིན་ཕྱི་ཚེས་བཅུ་གསུམ་ནས་འགོ་འཛུགས་བྱ་རྒྱུ་ཡིན་ལུགས་བཤད་པ་དང་མཉམ་དུ། འདས་པའི་ལོ་ལྔའི་དུས་ཡུན་ནང་སྐབས་བཅུ་གཅིག་པའི་བོད་རང་སྐྱོང་ལྗོངས་རྒྱལ་ཡོངས་མི་དམངས་ཚོགས་ཆེན་དང་དེའི་རྒྱུན་ལས་ཀྱིས་རྒྱ་ནག་དམར་ཤོག་ཚོགས་པའི་ཆིག་སྒྲིལ་གྱི་ལས་དོན་སྒྲུབ་མཁན་ཟེར་བའི་དབུ་ཁྲིད་ལ་གོང་བཀུར་དང་མི་དམངས་ནི་རྒྱལ་ཁབ་ཀྱི་བདག་པོ་ཡིན་པ། ཁྲིམས་སྒྲིག་དང་ཁྱོན་ཡོངས་ནས་མི་དམངས་རྣམས་ཀྱི་མང་གཙོ་ལག་ལེན་བྱེད་པ། འགན་སྲུང་བཞི་དང་གསར་གཏོད་བཞི། མདུན་སྐྱོད་བཞི་ཟེར་བ་སོགས་པར་གཟབ་ནན་གྱིས་ཁྲིམས་དང་ལས་དོན་ཁག་བསྒྲུབས་ནས་བོད་རང་སྐྱོང་ལྗོངས་མི་དམངས་ཚོགས་ཆེན་གྱི་ལས་དོན་ཁག་མིག་མཐོང་ལག་འཛིན་གྱི་གྲུབ་འབྲས་ལྡན་པའི་ཕྱོགས་སུ་དར་འཕེལ་གཏོང་དགོས་ལུགས་སོགས་བཤད་འདུག་བོད་རང་སྐྱོང་ལྗོངས་ཟེར་བའི་མི་དམངས་འཐུས་མིའི་རྒྱུན་ལས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་ཀྲིག་ཡེ་ཧྥེན་གྱིས་ས་གནས་ཀྱི་ཁྲིམས་གཞི་ཁག་བེད་སྤྱོད་ཀྱིས། སྤྱི་ཁྱབ་ཧྲུའུ་ཅི་ཞི་ཅིན་ཕིང་གི་གལ་ཆེའི་ལམ་སྟོན་ཁག་བོད་ནང་ལག་ལེན་དོན་འཁྱོལ་ཡོང་བར་སྐུལ་འདེད་གཏོང་དགོས་ལུགས་ནན་བརྗོད་བྱས་འདུག་དེ་བཞིན་སྐབས་བཅུ་གཅིག་པའི་བོད་རང་སྐྱོང་ལྗོངས་ཟེར་བའི་མི་དམངས་ཚོགས་ཆེན་དང་དེའི་རྒྱུན་ལས་ཀྱིས་མི་རིགས་ཁག་མཐུན་སྒྲིལ་ཡར་ཐོན་དཔེ་བཟང་ཟེར་བའི་ས་ཁུལ་དང་བོད་རང་སྐྱོང་ལྗོངས་ཀྱི་ཡར་རྒྱས་ཟེར་བའི་སྐོར་གྱི་གྲོས་གཞི་ཟིན་བྲིས་ཟེར་བ་ཞིག་ཀྱང་བཏོན་ཡོད་པ་རེད། འོན་ཀྱང་མི་རིགས་ཁག་མཐུན་སྒྲིལ་ཡར་ཐོན་དཔེ་བཟང་ས་ཁུལ་འཛུགས་དགོས་པའི་དམིགས་ཡུལ། འོན་ཀྱང་མི་རིགས་ཁག་མཐུན་སྒྲིལ་ཡར་ཐོན་དཔེ་བཟང་ས་ཁུལ་འཛུགས་སྐྲུན་དགོས་པའི་དམིགས་ཡུལ་འབའ་ཞིག་ནི་རྒྱ་ཧན་མི་རིགས་དང་བོད་མིའི་དབར་གཉེན་སྒྲིག་བྱེད་པར་སྐུལ་མ་བྱེད་པ་དང་རྒྱ་མི་རིགས་བོད་ནང་གནས་སྤོ་བྱས་ཏེ་བོད་ནང་གི་བོད་མི་རིགས་ཀྱི་ངོ་བོ་རྩ་བརླག་གཏོང་བར་ཆབ་སྲིད་ཀྱི་དམིགས་ཡུལ་བཅངས་ཀྱི་ཡོད་པ་ཞིག་ལ་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་ནང་བོད་ཇ་ཞེས་པའི་གསར་འཕྲིན་དབུ་བཙུགས་གནང་མཁན་བོད་པའི་གཞོན་སྐྱེས་ཁག་ཅིག་གིས་སློབ་གྲྭའི་གུང་སེང་དང་བསྟུན་ནས་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་ནང། གཞོན་སྐྱེས་སློབ་ཕྲུག་རྣམས་མཉམ་འཛོམས་ཀྱིས་བོད་དོན་གླེང་སློང་གི་བྱེད་སྒོ་ཞིག་སྤེལ་གནང་འདུག་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གིས་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་གནས་ཚུལ་སྤེལ་གསལ་ལྟར་ན་ཉིན་ཤས་སྔོན་ཨ་རིའི་རྒྱལ་སའི་ཁུལ་ནང་གནས་བཞུགས་བོད་པའི་གཞོན་སྐྱེས་བྱེས་གཞོངས་བཀྲ་ཤིས་ལགས་དང་བསྟན་འཛིན་ཚེ་སྒྲུབ་ལགས།

སློབ་འབྲིང་ནང་སློབ་སྦྱོང་བྱེད་བཞིན་པའི་བོད་པའི་གཞོན་སྐྱེས་ཁག་ཅིག་མགྲོན་འབོད་ཀྱིས་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་ནང་བོད་སྐོར་གླེང་བ་ཞེས་པའི་ལས་དོན་སྤེལ་བར་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་མཆོག་གིས་བོད་པའི་གཞོན་སྐྱེས་རྣམས་ཀྱིས་ཁུར་བླངས་ནས་བོད་དོན་ལ་དོ་སྣང་བྱེད་སྐབས་གཞོགས་འདེགས་རོགས་རམ་གང་ཐུབ་གནང་རྒྱུ་འདི་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གི་དགོངས་གཞི་ཡིན་སྟབས་སྐུ་ཚབ་དོན་གཅོད་ཁང་ནས་འདུ་འཛོམས་བྱེད་ཡུལ་ས་ཆའི་མཐུན་འགྱུར་སྦྱར་བ་ཞིག་དང་ཁོང་ཚོའི་ལས་དོན་འདི་ནི་བསྔགས་བརྗོད་འོས་པ་ཞིག་ཡིན་པ་གསུངས་ཤིང་བོད་པའི་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་ངོ་བོ་སོགས་སྲུང་སྐྱོབ་གནང་ཕྱིར་འགན་འཁུར་དགོས་པའི་ལམ་སྟོན་བཀའ་སློབ་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང། བོད་ཤར་ཕྱོགས་ཨ་མདོ་རྔ་བ་ཁུལ་ལ་ཏོག་དབྱིབས་ནད་རིམས་ཁྱབ་གདལ་ཁྲོད་བོད་མི་མང་པོ་འདས་གྲོངས་སུ་འགྲོ་བཞིན་པ་སོགས་ཀྱི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཟླ་མཇུག་ནས་བཟུང་རྒྱ་ནག་གཞུང་འབྲེལ་ངོས་ནས་རིམས་ནད་བཀག་སྡོམ་གློད་པ་དང་འབྲེལ་བོད་ནང་རིམས་ནད་ཁྱབ་མཆེད་ཤུགས་ཆེར་སོང་སྟེ། མི་སྣ་འདས་གྲོངས་ཀྱི་གནས་ཚུལ་རིམ་པར་ཐོན་བཞིན་ཡོད་པ་ལྟར་ད་ལྟའི་ཆར་མདོ་སྨད་རྔ་བ་ཕྱོགས་སུ་མུ་མཐུད་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་བྱུང་གི་ཡོད་འདུག་ལ། འདས་པའི་བདུན་ཕྲག་གཅིག་རིང་རྔ་བ་ཀིརྟི་དགོན་པར་ཉིན་ལྟར་རྒྱུན་ཆད་མེད་པར་ཕུང་པོ་མང་དུས་བཅུ་གསུམ་ནས་བཅུ་བཞི་དང། ཉུང་དུས་བདུན་ནས་བརྒྱད་བར་ཡོང་གི་ཡོད་པ་དང་རྔ་བ་ཀིརྟི་དགོན་གྱི་དུར་ཁྲོད་དུ་འདས་པའི་བདུན་ཕྲག་གཅིག་ལྷག་རིང་འདས་གྲོངས་སུ་ཕྱིན་པའི་ཕུང་པོ་མང་དྲགས་ཏེ་བྱ་གཏོར་སྐབས་བྱ་རྒོད་ཀྱིས་མ་བཟས་སྟབས། ད་ལྟའི་ཆར་མེ་ལ་ཞུགས་འབུལ་གྱི་ཐབས་ཤེས་བྱེད་ཀྱིན་ཡོད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། མང་དུས་སོ་ལོ་རོ་བཅུ་གསུམ་བཅུ་བཞི་ལ་ཡོད་དུས། ཨ་ནི་ད་གི་ཉུང་དུས་དག་གི་རྒྱུན་གར་གྱི་སྒྲིག་དམ་བཅའ་བོད་སྐྱོང་གི། གོང་བཤད་གནས་ཚུལ་མཁོ་སྤྲོད་པ་ཞིག་ནས་མུ་མཐུད་བརྗོད་དོན་ལ། ད་ལྟའི་ཆར་དཀའ་ངལ་ཆེ་ཤོས་དེ། ཏོག་དབྱིབས་རིམས་ནད་ཡིན་མིན་བརྟག་དཔྱད་དང་བདག་པོ་རྒྱག་མཁན་སྨན་པ་དང་སྨན་ཁང་མེད་པ་དང། སྤྱིའི་ཆ་ནས་འདས་གྲོངས་སུ་འགྲོ་མཁན་མང་ཤོས་རྒན་རྒོན་དང་ནད་གཞི་ཅན་ཡིན་པ་དང། དཔེར་ན་རྔ་བ་ནས་བུ་མོ་ལོ་ཆུང་ཞིག་ནད་གཞི་ཞིག་གི་རྐྱེན་གྱིས་ལོ་ཤས་སྔོན་རྒྱ་ནག་གི་ཁྲིན་ཏུའུ་སོགས་སུ་རྒྱ་སྒོར་ཁྲི་མང་པོས་སྨན་བཅོས་བྱས་ཏེ་དྲག་སྐྱེད་ཅུང་ཙམ་བྱུང་ཡོད་ཀྱང་ཉིན་ཤས་སྔོན་རིམས་ནད་ཀྱི་ནད་རྟགས་ཚང་མ་ཐོན་ཏེ་མཐར་འདས་གྲོངས་སུ་ཕྱིན་ཡོད་པ་དང། འདས་གྲོངས་སུ་འགྲོ་བཞིན་པ་མང་ཆེ་བར་ཚ་བར་ཤུགས་ཆེར་འཕར་ནས་གྲོངས་བཞིན་ཡོད་པ་དང། ཀིརྟི་དགོན་པའི་དུར་ཁྲོད་དུ་ཕུང་པོ་དུར་འཇུག་གིས་ཁེངས་ནས་ཉིན་གྲངས་བཅོ་ལྔ་ལྷག་འགྲོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། དགོན་པའི་སྟོད་ཐོག་དེར་ན་ཆ་རྩིས་དགོན་ལ་ཚིག་རྟགས་ནི་ཡོད་མ་རེད་འགན་ཁུར་ནི་ཡོད་མ་རེད་ད་སྔ་རྫོང་རིག་གནས། གཞན་ཡང་ཕྱི་ཟླ་དང་པོའི་ཚེས་བཅུ་དང་བཅུ་གཅིག་ཉིན་ལྷ་སའི་དུར་ཁྲོད་ཁག་ཏུ་ཕུང་པོ་སྐྱེལ་འདྲེན་བྱེད་མཁན་མང་པོ་ཡོང་གི་ཡོད་ན་ཡང་ཞིབ་ཕྲའི་གྲངས་ཐོ་སོགས་ཤེས་རྟོགས་མེད་པ་དང། དེ་བཞིན་ལི་ཐང་ཕྱོགས་སུ་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་མང་དག་ཅིག་ཡོང་གི་ཡོད་འདུག་ལ། གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དུ་ཕུང་པོ་མང་དྲགས་ཏེ་བྱ་རྒོད་ཀྱིས་མ་བཟས་སྟབས་ཕུང་པོ་མང་པོ་སྤུངས་ནས་འཇག་དགོས་བྱུང་གི་ཡོད་པ་དང། ལ་ཤས་ཀྱིས་ཉེ་འཁོར་གྱི་ཆུ་ནང་ལ་བཤའ་གཏོར་གྱིས་གཡུག་བཞིན་ཡོད་པ་དང། གསེར་རྟ་བླ་རོ་དེ་ཚོ་གཅིག་གིས་གཅིག་བཙགས་གཅིག་བསྲེགས་པར་དང་ཉི་མ་ཉི་མ་ཤ་ཟ་རོགས་མེད་དེ་འདྲའི་གང། གཞན་ཡང་རྔ་བ་ཕྱོགས་ནས་ཀིརྟི་དགོན་པའི་དུར་ཁྲོད་ཙམ་མ་ཡིན་པར་དགོན་པ་རེ་རེར་དུར་ཁྲོད་རེ་ཡོད་པས། དུར་ཁྲོད་གཞན་དུ་ཡང་ཕུང་པོ་སྐྱེལ་འདྲེན་བྱེད་མཁན་བྱུང་གི་ཡོད་པ་རེད་ལ།

ཟླ་བ་འགའ་ཤས་རིང་དམ་བསྒྲགས་ཤུགས་ཆེར་བྱས་ཡོད་ན་ཡང་རྒྱ་ནག་ནང་རིམས་ནད་དང་འབྲེལ་བའི་ངོ་རྒོལ་ཤུགས་ཆེར་བྱུང་སྟབས་རྒྱ་ནག་གཞུང་གིས་འདས་པའི་ལོ་གསུམ་རིང་ཏོག་དབྱིབས་རིམས་ནད་དང་འབྲེལ་བའི་དམ་བསྒྲགས་ཡོངས་རྫོགས་གློ་བུར་དུ་ཕྱིར་བསྡུ་བྱས་ཡོད་པ་རེད། བོད་ནང་དུ་ཡང་སྲིད་བྱུས་དེ་ལག་བསྟར་བྱས་རྗེས་ནད་ཡམས་དེ་བོད་ཀྱི་ས་ཁུལ་མང་པོའི་ནང་འགོས་ཁྱབ་ཧ་ཅང་ཆེན་པོ་འགྲོ་བཞིན་ཡོད་པ་མ་ཟད། བོད་ཀྱི་ས་ཁུལ་གང་སར་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་མུ་མཐུད་བྱུང་གི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་ནང་པའི་ཆོས་བརྒྱུད་ཕན་ཚུན་བར་ཐུགས་མཐུན་ཁྲིམས་གཙང་དང་འབྲེལ་བ་དམ་ཟབ་ཡོང་རྒྱུར་དམིགས་ནས་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་བྱེས་ཀྱི་གདན་ས་འབྲས་སྤུངས་བློ་གསལ་གླིང་དང་སྒོ་མང་གྲྭ་ཚང་དུ་ཤྲཱི་ལངྐ་དང་ཐཱའི་ལེན་བཅས་གནས་བརྟན་སྡེ་པ་པཱ་ལིའི་ཆོས་བརྒྱུད་འཛིན་པའི་དགེ་འདུན་པ་དང་དེ་བཞིན་ལེགས་སྦྱར་ཆོས་བརྒྱུད་འཛིན་པའི་ཁོངས་བོད་བརྒྱུད་ནང་པའི་དགེ་འདུན་པ་བཅས་མཉམ་ཞུགས་གནང་སྟེ། ཕྱི་ཟླ་དང་པོའི་ཚེས་བདུན་ནས་གཟའ་འཁོར་གཉིས་རིང་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ཞིག་གཉེར་བཞིན་ཡོད་པའི་སྐོར་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཅིག་གིས་བཏབ་པས་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ཨེ་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་ཨེ་ནི། གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་ཨེ་ནི། ཞབས་འདེགས་སྒྲུབ་ཡ་དེ་འདྲའི་ཞིག་གི་སྟབས་ང་ཚོ་ཚང་མས་ཤུགས་རྒྱབ་བསམ་པ་ཅིག་གིས་དེ་དགོངས་པ་བཞེས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དང་ནང་པའི་ཆོས་བརྒྱུད་ནང་ཕན་ཚུན་དབར་ཐུགས་མཐུན་ཁྲིམས་གཙང་གི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ཐེངས་དང་པོ་སྤེལ་སྐབས། གནས་བརྟན་སྡེ་པའི་དགེ་སློང་རྣམས་ལ་བོད་པའི་དགོན་སྡེ་ཁག་གི་འཛིན་སྐྱོང་དང། ཤེས་ཡོན་གནས་སྟངས་སོགས་རྒྱུས་ལོན་གནང་ཞུས་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡ་གྱལ་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ནང་པའི་པཱ་ལིའི་ཆོས་བརྒྱུད་འཛིན་པ་དང། ལེགས་སྦྱར་ཆོས་བརྒྱུད་འཛིན་པ་ཚོའི་དབར་ཐུགས་མཐུན་ཁྲིམས་གཙང་གི་འཛམ་གླིང་ཞི་བདེ་བསྐྲུན་ཆེད། ཞབས་འདེགས་སྒྲུབ་ཐབས་སུ་དམིགས་ཏེ་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་འཆར་ཁོངས་ནས། ཐོག་མ་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང། འབྲས་སྤུངས་སུ་པཱ་ལིའི་ཆོས་བརྒྱུད་འཛིན་པ་ཤྲི་ལངྐ་ནང་པའི་དགོན་སྡེ་ཁག་བཅུ་ནས་དགེ་འདུན་པ་བཅུ་བདུན་དང་ཐའི་ལེན་ནང་པའི་དགོན་སྡེ་ཁག་བརྒྱད་ནས་དགེ་འདུན་པ་བཅོ་ལྔ་སྐོར་ཞིག་དང། དེ་བཞིན་ལེགས་སྦྱར་ཆོས་བརྒྱུད་འཛིན་པ་བོད་པའི་གདན་ས་གྲྭ་ཚང་ཁག་བཅུ་གཅིག་ནས་དགེ་འདུན་པ་བཅོ་ལྔ་བཅས་ཁྱོན་ཚོགས་ཞུགས་ཕྱི་ནང་དགེ་འདུན་པ་བཞི་བཅུ་ཞེ་བདུན་ཚོགས་ཞུགས་ཀྱིས་ཟླ་བ་འདིའི་ཕྱི་ཚེས་བདུན་ནས་དབུ་འཛུགས་ཀྱིས་བདུན་ཕྲག་གཉིས་ཙམ་གྱི་རིང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འགྲོ་བཞིན་པའི་ནང་ལོགས་ནས་ཐོག་མར་དེར་འབྲས་སྤུངས་སྒོ་མང་དང་བློ་གསལ་གླིང་གྲྭ་ཚང་གཉིས་ཀྱི་ཤེས་ཡོན་དང་འཛིན་སྐྱོང་གནས་སྟངས་རྒྱུས་ལོན་གནང་བ་གཅིག་དང་ལྷག་པར་དུ་འདུལ་བའི་ཉམས་ལེན་གནང་ཕྱོགས་སོགས་ཀྱི་ཐད་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འགྲོ་བཞིན་ཡོད་པ་ལྟར། ད་ལན་ལས་གཞི་དེ་ནི་ས་གནས་སུ་བཀོད་སྒྲིག་གནང་མཁན་གཙོ་བོ་དེ་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ཡིན་ཞིང་ལྷན་ཚོགས་དེའི་ངེས་སྟོན་པ་སྒོ་མང་མཁན་ཟུར་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཀྱིས་ལས་གཞི་དེའི་གལ་གནད་རང་བཞིན་སྐོར་ལ་ངོ་སྤྲོད་འདི་འདྲ་གནང་བྱུང། ད་མདོར་བསྡུ་ན། པཱ་ལི་གི་ཆོས་བརྒྱུད་འཛིན་པ་མང་པོ་ཅིག་གིས་ད་ཐེག་ཆེན་འདི་སངས་རྒྱས་ཀྱི་བཀའ་མ་རེད་ཟེར་བྱས་ཁོ་རང་ཚོ་གིས་རྣམ་རྟོག་ཤུགས་ཆེ་ཆེན་པོ་ཅིག་ཡོད་པ་དེ་སེལ་ཡག་གི་ཐབས་ཤེས་བྱེད་ཡག་བོད་བརྒྱུད་ནང་པ་ཚོ་ཡིན་ན་ཅིག་དགེ་སློང་སེར་པོ་མང་པོ་ཅིག་ཡང་ཐེག་དམན་པ་རེད་ཟེར་ནས་ཏོག་ཙམ་ཅིག་སྣང་ཆུང་གཏང་ཡག་གི་རྣམ་རྟོག་བྱས་ཡོད་པ་ད་དེ་སེལ་ཡག་གི་ཐབས་ལམ་དེ་གཙོ་བོར་དམིགས་ནས་ཨ་ནེ་ང་ཚོ་སངས་རྒྱས་གཅིག་གི་རྗེས་འཇུག་ཡིན་པ་དང་བསྲུང་བྱ་དང་དེ་དག་དེ་ཡང་གཅིག་པ་ཡིན་པ། འོ་ད་ཅིག། བོད་བརྒྱུད་དགེ་སློང་ཚོ་ཡིན་པ་ཡིན་ན་ད་དགེ་སློང་གི་སྡོམ་པ་ཅིག་སྲུང་གི་ཡོད་པ་དགེ་སློང་སེར་པོ་ཚོ་ཡིན་ན་དགེ་སློང་གི་སྡོམ་པ་ཅིག་སྲུང་གི་ཡོད་པ་གཅིག་པ་ཡིན་པ་དེ་དག་དེ་མཁྱེན་རྟོགས་ཡོང་ཡ་གི་ཆེད་དུ་གཙོ་བོར་དམིགས་ནས་ཨ་ནེ་གནང་གི་ཡོད་རེད། ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཐའི་ལེན་དགེ་འདུན་པ་མཱ་ཡཱ་ནོ་ཨོང་ལགས་ཀྱིས། འདས་པའི་ཉིན་ཤས་རིང་འབྲས་སྤུངས་དགོན་སྡེ་ཁག་གཉིས་ཀྱི་འཛིན་སྐྱོང་དང། ཤེས་ཡོན་གནས་སྟངས་རྒྱུས་ལོན་གནང་བའི་ཉམས་མྱོང་གསུང་དོན་ལ། ཁོང་གིས་གསུང་ཡ་ལ་འབྲས་སྤུངས་སུ་བོད་པའི་དགོན་སྡེ་ཁག་གཉིས་ཀྱི་དགེ་འདུན་པ་ཞལ་གྲངས་ཁྱོན་ཆེ་ཞིག་ཡོད་ནའང། དགོན་པའི་འཛིན་སྐྱོང་མི་སྣ་རྣམས་དམངས་གཙོའི་ལམ་སྲོལ་དང་མཐུན་པར་འདེམས་སྒྲུག་གིས་འཛིན་སྐྱོང་གང་ལེགས་ཡོད་པ་དང་ཤེས་ཡོན་ལ་མཚོན་ན་ནང་ཆོས་ཀྱི་གཙོ་བོར་གྱུར་པའི་གནའ་དེང་ཟུང་འབྲེལ་གྱི་སློབ་ཚན་སྣེ་མང་ཚུད་པས་བསླབ་གཞི་ཚད་ལྡན་གཏན་འབེབས་གནང་བ་གཞིར་བཟུང་གིས་དགེ་འདུན་པ་རྣམ་པས་དུས་ཡུན་རིང་པོ་སློབ་སྦྱོང་གནང་སྟེ་ནང་ཆོས་ཀྱི་ཐོག་གོ་རྟོགས་གསལ་པོ་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། དགོན་པའི་འཛིན་སྐྱོང་གི་ཐོག་ནས་གྲྭ་མང་རྒན་གཞོན་བར་གསུམ་གྱི་ཤེས་ཡོན་དང། བདེ་དོན་སོགས་ཐད་གཟིགས་རྟོག་གནང་བཞིན་པ་དེ་ནི་དམིགས་བསལ་ཞེས་པའི་འགྲེལ་བརྗོད་གནང་བྱུང། དེ་མཚུངས་བོད་པའི་ནང་པའི་དགེ་འདུན་པ་ཚོགས་ཞུགས་གནང་མཁན་འབྲས་སྤུངས་བློ་གསལ་གླིང་གི་དགེ་བཤེས། སངས་རྒྱས་ཚེ་རིང་ལགས་ནས་ད་ལན་ཤེས་ཡོན་བརྗེ་ལེན་གྱི་ལས་རིམ་གྱི་ཐོག་ནས་གོང་ས་མཆོག་གི་དགོངས་བཞེད་ལྟར་འཛམ་གླིང་ཞི་བདེ་བསྐྲུན་རྒྱུར་ལས་གཞི་དེ་ཕན་ཐོགས་འབྱུང་ངེས་ཞིག་ཡིན་པ་གསུང་གནང་གི་འདུག། ད་རེས་འདི་ལ་ཡང་མཉམ་དུ་འཛོམས་པའི་སྐབས་ལ་ཕན་ཚུན་བགྲོ་གླེང་བྱེད་ཡོང་དུས་ཕྱི་ཡི་ཆ་ལུགས་དང་བཅས་ཕྱི་ཡི་གི་ད་ཅིག་བྱེད་སྟངས་ནང་གི་ཏོག་ཙམ་ཏོག་ཙམ་མི་འདྲ་རེ་མ་གཏོགས་དོན་ངོ་མ་ལ་ཡང་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་གི་དགོངས་པ་ནང་བཞིན་བྱས་ནས་བསམ་ཚུལ་གཅིག་པ།

འགྲིག་པའི་གེགས་ནི་གཅིག་གི། མར་བཀའ་སློབ་ལམ་སྟོན་ཕེབས་ནས། ཕྱིས་སུ་ནི་ཁོ་རང་མར། ལྷོ་ཕྱོགས་ནི་འབྲས་སྤུངས་དགོན་པ་ལ་ཕེབས། ད་དུང་ཁོང་གིས་མུ་མཐུད་གསུངས་ཡག་ལ་ཉེ་ཆར་རྡོ་རྗེ་གདན་དུ་ལས་གཞི་དེ་ཐོག་མར་དབུ་འཛུགས་ཀྱི་མཛད་སྒོའི་སྐབས། གོང་ས་མཆོག་ལ་སྟོན་པའི་ཞལ་གཟིགས་བྱུང་བ་དང་ད་ལན་འབྲས་སྤུངས་སུ། ལོ་རྒྱུས་རང་བཞིན་ལྡན་པའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི། དགེ་འདུན་པ་ལྷན་རྒྱས་གསོ་སྦྱོང་ཚོགས་པ་དེ་ནི་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པར་གསུངས་གནང་བྱུང། ད་ལྟ་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དེ་འགྲོ་མུས་ཡིན་ཅིང་གཙོ་བོ་ལས་གཞི་འདིའི་ནང། དགེ་འདུན་པ་ནང་ཕན་ཚུན་བར་འདུལ་བའི་ཐོག་བགྲོ་གླེང་གནང་གི་ཡོད་ཅིང། གནས་བརྟན་སྡེ་པའི་ལུགས་དང་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱི་འདུལ་བའི་ཐོག་མི་འདྲ་བའི་ཁྱད་པར་ཕྲན་བུ་ཙམ་ལས་མེད་པར་གསུངས་ཅིང། ཐའི་ལན་ནས་ཡིན་པ་དགེ་འདུན་པ་མ་ཧཱ་ཡ་ནོ་ཨང་ལགས་ཀྱིས་ཁོང་གི་ལས་འགུལ་འདིའི་ནང་ཞུགས་རྒྱུའི་རེ་དམིགས་སྐོར་ལ་གསུངས་ཡག་ལ། བོད་ལ་ནང་ཆོས་སློབ་གཉེར་གྱིས་བདག་གཅེས་རྒྱུན་འཛིན་བྱ་རྒྱུར་ལོ་རྒྱུས་ཡུན་རིང་ཡོད་དུས། ནང་ཆོས་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་སྦྱོང་གི་གོ་རྟོགས་ཡོང་རྒྱུར་གཙོ་བོ་དམིགས་ཏེ་ཚོགས་ཞུགས་གནང་བ་ཡིན་པའི་འགྲེལ་བརྗོད་གནང་བྱུང། ཤེས་ཡོན་བརྗེ་ལེན་གྱི་ལས་གཞི་དེ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ནས་དབུ་འཛུགས་ཀྱིས་ལོ་ལྔའི་རིང་སྤེལ་གནང་རྒྱུ་ཡིན་ཞིང་ལས་གཞི་དེ་གོ་སྒྲིག་གནང་མཁན་གཙོ་བོ་དེ་ནི

ཡང་བོད་རང་སྐྱོང་ལྗོངས་ཀྱི་ཀྲུའུ་ཞིའམ་འགོ་ཁྲིད་གཞོན་པ་རྒྱ་རིགས་གཉིས་གསར་དུ་བསྐོ་གཞག་བྱས་ཡོད་པ་དང་དེ་མིན་དཔོན་རིགས་མང་པོ་ཞིག་ཕྱིར་འཐེན་བྱ་རྒྱུའི་གསལ་བསྒྲགས་སྤེལ་བའི་ཁོངས་མང་ཆེ་བ་བོད་མི་ཡིན་འདུག་དེ་བཞིན་དུ་ཟླ་བ་འགའ་ཤས་གོང་བོད་ནང་གོ་གནས་མཐོ་བར་བསྐོ་གཞག་བྱས་པའི་མི་སྣ་བཅོ་ལྔའི་ཁོངས་སུ་བོད་མི་བཞི་མ་གཏོགས་བཀོད་མེད་པ་རེད། བཀྲ་ཤིས་དབང་ཕྱུག་ལགས་ཀྱིས་གནད་དོན་དེའི་སྐོར་དཔྱད་ཞིབ་གནང་བ་ཞིག་གཤམ་ལ་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་དགུ་ཉིན། བོད་རང་སྐྱོང་ལྗོངས་མི་དམངས་འཐུས་མིའི་ཚོགས་ཆེན་སྐབས་བཅུ་གཅིག་པའི་རྒྱུན་ལས་ཚོགས་འདུ་ཐེངས་བཞི་བཅུ་ཞེ་བཞི་པའི་ཐོག་གྲོས་འཆམ་བྱུང་ནས་བོད་རང་སྐྱོང་ལྗོངས་ཟེར་བའི་དཔོན་རིགས་ཀྱི་གོ་གནས་དྲུག་ཙམ་ཕྱིར་འཐེན་གཏན་འབེབས་བྱས་པ་དང་གོ་གནས་གཉིས་གསར་དུ་བསྐོ་གཞག་གཏན་འབེབས་བྱས་ཡོད་པའི་ཁོངས་སུ། རྒྱ་རིགས་ཡིན་པ་དཔལ་འབྱོར་རིག་པའི་འབུམ་རམས་པ་ཝེ་ཞིའུ་ཁྲང་དང། མན་ཇུ་མི་རིགས་ཡིན་པ་དབུས་འཐབ་ཕྱོགས་གཅིག་གྱུར་ཁང་གི་སྡེ་ཚན་བདུན་པ་སྟེ་བོད་དོན་ནམ་མི་རིགས་ཆོས་ལུགས་སྡེ་ཚན་གྱི་འགན་འཛིན་གྱི་ལས་ཁུར་ཞུ་མཁན་ཞུའུ་ཀྲི་ཐའོ་གཉིས་བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་གི་ཀྲུའུ་ཞིའམ་འགོ་ཁྲིད་གཞོན་པར་བསྐོ་བཞག་བྱེད་རྒྱུ་ཡིན་པ། ཕྱི་ཚེས་བཅུ་ཉིན་ཕྱིར་བསྒྲགས་བྱས་ཡོད་པ་དང། གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་ན་ད་རེས་རྒྱ་རིགས་གཉིས་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་ཀྲུའུ་ཞི་གཞོན་པར་བསྐོ་བཞག་བྱས་པ་འདི་ནི་རྒྱ་ནག་གཞུང་གིས་བོད་དུ་འཛིན་པའི་སྲིད་བྱུས་ཐོག་ཤུགས་སྣོན་འཕར་མ་རྒྱག་རྒྱུའི་འཆར་གཞི་འཛིན་པ་དང་བོད་ཀྱི་གནད་དོན་འདི་རྒྱ་ནག་དབུས་གཞུང་གི་ཐོག་ནས་གལ་གནད་ཆེན་པོར་བརྩིས་པའི་མཚོན་རྟགས་སུ་ངོས་འཛིན་གནང་གི་འདུག། དཔལ་འབྱོར་རིག་པའི་འབུམ་རམས་པ་གཅིག་དང། ཨ་ནི་རྒྱ་ནག་གི་ཞིང་ཆེན་གཅིག་གི་དཔལ་འབྱོར་སྡེ་ཚན་ནང་ཡོད་མཁན་གཅིག་ཨ་ནི་བོད་ལ་བཏང་དུས་ད་ལྟ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་སྲིད་ཇུས་དེ་ག་ལ་མུ་མཐུད་བྱས་ཤུགས་སྣོན་འཕར་མ་རྒྱག་ཡག་ཆེད་རེད་ཅེས་བསམ་ངས་འདི་འདྲས་དྲན་གྱི་ཡོད་རེད། ད་དེ་ལས་གནད་འགག་ཆེ་གཅིག་དེ་ག་རེ་རེད་ཟེར་ན། ཞུའུ་ཀྲི་ཐའོ་དེ། ཨ་ནི་ཡིན་རྒྱུ་དེ་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཡིན་པ་གཅིག་ལ། ཨ་ནི་ད་ལྟ་བར་དུ་ལས་ཀ་དེ་འཐབ་ཕྱོགས་གཅིག་གྱུར་དང་དེའི་ནང་ནས་ཨ་ནི་བོད་དོན་སྡེ་ཚན་ནང་ལས་ཀ་བྱེད་མཁན་ཡིན་དུས་བོད་ལ་ཐད་ཀར་འབྲེལ་བ་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་དུས། དབུས་ནས་ཨ་ནི་ས་གནས་ལ་བཏང་བ་ཡིན་ན་ཨ་ནི་དེའི་ས་གནས་དེ་གལ་ཆེན་པོ་ཞིག་བརྩི་གི་ཡོད་པ་དང། ཨ་ནི་ལྷག་པར་དུ་ས་གནས་དེའི་ལས་ཀའི་ངོ་བོ་དང་འབྲེལ་བ་ཡོད་པའི་མི་གཅིག།

སྤྱིར་བཏང་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་བསྐོ་གཞག་བྱེད་པའི་སྐབས་དེའི་སྔོན་ལ་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་ཧྲུའུ་ཅིའམ་གཙོ་འཛིན་དེ་བཞིན་མང་ཆེ་བ་རྒྱ་མི་རིགས་བསྐོ་གཞག་བྱེད་ཀྱི་ཡོད་པ་དང་ཀྲུའུ་ཞི་གཞོན་པ་མང་ཆེ་བ་བོད་རིགས་བསྐོ་གཞག་བྱེད་སྲོལ་ཡོད་པ་རེད། རྒྱ་ནག་གཞུང་གིས་སྔ་རྗེས་བོད་ནང་དུ་སྲིད་གཞུང་གི་དཔོན་རིགས་གལ་གནད་ཆེ་བའི་ཁོངས་སུ་རྒྱ་རིགས་མང་བ་བསྐོ་གཞག་བྱེད་ཀྱི་ཡོད་པའི་གནས་ཚུལ་རིམ་པར་ཐོན་བཞིན་ཡོད་པ། དཔེར་ན་སྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ཝང་ཅུན་ཀྲེང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་གཞག་བྱས་པའི་རྗེས། ལྷ་ས་གྲོང་ཁྱེར་གྱི་སྤྱི་ཁྱབ་པ་དང་སྤྱི་ཁྱབ་པ་གཞོན་པ་བཅས་ལས་སྣེར་མི་གྲངས་བཅོ་ལྔ་ཙམ་བསྐོ་གཞག་བྱས་ཡོད་པའི་ཁོངས་སུ། བོད་མི་བཞི་ལས་བསྐོ་གཞག་བྱས་མེད་པ་ནི། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་བོད་ནང་དབང་ཆ་ཡོད་པའི་འགོ་ཁྲིད་དང་ལས་བྱེད་ཁྲོད། མངོན་གསལ་དོད་པོའི་ཐོག་ནས་ལས་བྱེད་ཀྱི་གྲངས་ཀ་དང་གོ་གནས་མཐོ་བའི་ཁྲོད

བོད་དོན་ལས་འགུལ་བ་སྟག་ཚང་དཀོན་མཆོག་ལགས་ཀྱི་ལྷན་དུ། སུད་སི་གཞུང་དང་བོད་དོན་ལས་འགུལ་ཞེས་པའི་བརྗོད་གཞིའི་ཐོག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། དེ་རིང་ང་ཚོས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡང་སུད་སི་རྒྱལ་ཁབ་ན་གནས་སྡོད་བོད་དོན་ལས་འགུལ་བ་སྟག་ཚང་དཀོན་མཆོག་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། སྟག་ཚང་དཀོན་མཆོག་ལགས་ལྟ་བུ་ཆ་མཚོན་པ་ཡིན་ན། ཉིས་སྟོང་བཅུ་གཅིག་ཙམ་ནས་ཨེ་ནས་བོད་དོན་ལས་འགུལ་སྤེལ་འགོ་བཙུགས་ཏེ་འདས་པའི་མི་ལོ་བཅུ་ཕྲག་གཅིག་ལྷག་གི་རིང་ནས་ཨེ་ནས་བོད་དོན་དང་འབྲེལ་བའི་རྣམ་པ་འདྲ་མིན་གྱི་ཐོག་ནས་ལས་འགུལ་སྤེལ་གྱི་ཡོད་པ་རེད། ད་ལྟ་སྟག་ཚང་དཀོན་མཆོག་ལགས་སུད་སི་ནས་ཞལ་པར་བརྒྱུད་ནས་ང་ཚོའི་ལེ་ཚན་དེ་ནང་ལ་ཡང་བཅར་འདྲི་དང་ལེན་གནང་གི་ཡོད། ཐོག་མ་དེ་སྟག་ཚང་དཀོན་མཆོག་ལགས་ནས་ང་ཚོའི་ལེ་ཚན་དེ་ནང་ལ་ཡང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཐུགས་རྗེ་ཆེ་གནང། དཀོན་མཆོག་ལགས་ཐོག་མ་དེ་རྒྱ་ཆེའི་མི་མང་གི་མཁྱེན་རྟོགས་ཆེད་དུ་ཨེ། ཁྱེད་རང་བོད་ནས་ག་དུས་སླེབས་ཡོད་མེད་དང་ཨེ་ནས་སྤྱི་ཡོངས་ཀྱི་ད་ལྟ་བོད་དོན་ལས་འགུལ། དེ་མི་སྒེར་གཅིག་གི་དེ་འདྲས་ཀྱི་ལས་འགུལ་སྤེལ་དགོས་པའི་རྒྱུ་མཚན་ག་རེ་ཡོད་མེད་དང་རྒྱབ་ལྗོངས་སྐོར་ལ་ཅུང་ཙམ་ཅིག་གསུང་རོགས་བྱེད་དང། ཨ། ཐོག་མ་དེ་བོད་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོ་ལ་ང་ཡ་ཡོང་པ་ཡིན་ཨ་ནས་དེ་ནས་ང་ཚོའི་ད་ལྟ་བོད་དོན་ལས་འགུལ་འདི་ང་ཚོ་སྤེལ་དགོས་པའི་རྒྱུ་མཚན་དེ་ནི་ཉིས་སྟོང་ཨ། སྤྱི་ཡོངས་བོད་དང་བོད་ནང་ལོགས་ལ་དཀའ་ངལ་དེ་མུ་མཐུད་ནས་ང་ཚོ་སྔ་གོང་ནས་མུ་མཐུད་ནས་བྱུང་དང་འབྱུང་བཞིན་པ་རེད། ལོ་སོ། ཨ་ནི་མུ་མཐུད་ནས་བྱུང་བའི་ད་ཛ་དྲག་གི་གནས་སྟངས་ཅིག་ཆགས་བསྡད་པ་རེད་དེ་འདྲ་ཡིན་པ་དང་གཅིག་དེ་ནས་ཨ་ཉིས་སྟོང་དགུ་གི་ལོ་ནས་གྲྭ་བཀྲ་བྷེ་གིས་རང་ལུས་མེར་བསྲེགས་བཏང་ནས་ཨ་ནི་དེ་ནས་མུ་མཐུད་ནས་ལས་འགུལ་ད་རང་ལུས་མེར་བསྲེགས་བཏང་ཡ་གི་བོད་ནང

འགྲོ་བ་དེ་བོད་ནང་གི་ཛ་དྲག་གནས་སྟངས་དེ་ད་ད་ལྟ་བར་དུ་ད་གནས་ནས་བོད་དུ་ཛ་དྲག་ཆེ་རུ་ཆེ་རུ་འགྲོ་ཡ་མ་གཏོགས་ད་ཛ་དྲག་ཆུང་ཛ་དྲག་གནས་སྟངས་དེ་ཆུང་རུ་འགྲོ་ཡ་ཡོང་གི་ཡོད་མ་རེད་དེ་རྒྱུ་མཚན་གཅིག་རེད་ཨ་ནི་ཉིས་སྟོང་བརྒྱད་གི་ལོ་ལ་བོད་ནང་ལ་དྲག་གནོན་བྱས་ཡ་དང་ད་ནང་བཞིན་གྱི་ཉིས་སྟོང་དགུ་ནས་རང་ལུས་མེར་བསྲེགས་པའི་གནས་སྟངས་དེ་མུ་མཐུད་ནས་ད་ད་ལྟ་བར་དུ་ཡོང་དང་ཡོང་བཞིན་པ་སོང་ཙང་ཨ་ནི་ཁོ་ཚོ

ཨ་ནི་ང་ཚོའི་ལས་འགུལ་འདི་སྤེལ་ཡ་གི་བསམ་བློ་གཅིག་འཁོར་བ་རེད་གཉིས་པ་དེ་རྒྱལ་བ་རིན་པོ་ཆེ་གི་ཉིས་སྟོང་ལྔ་ཡིན་པ་ཡོད་ཉིས་སྟོང་ལྔ་གི་ལོ་ལ་ཝ་ར་ཎ་སི་ནས་བཀའ་སློབ་ཁྲིད་ཀྱི་སྐབས་ལ་ཨ་ནེ་གཅིག་བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་གི་རེ་བའི་མིག་འབུར་དེ་ང་ཚོ་གཞིས་ལུས་རྒྱ་ཆེ་མི་མང་ལ་གཏད་བསྡད་ཡོད་རེད་ད་ང་ཚོ་ཚུར་གཏད་བསྡད་ཡོད་རེད་ད་དེ་འདྲ་ཡིན་དུས་སྒང་ལ་ཁོང་ཚོ་གི་ཁོང་ཚོ་གི་མིག་ནང་ལ་ཐལ་བ་རྒྱབ་ན་རུང་གི་མ་རེད་ད་ཟེར་ནས་བཀའ་སློབ་དེ་གནང་བ་རྒྱུ་མཚན་དེ་དག་ལ་བརྟེན་ནས་ད་ང་ཚོའི་ལས་འགུལ་འདི་འགོ་བཙུགས་དགོས་ཡ་དང་ད་ག་ནང་བཞིན་གྱི་བོད་ནང་ལོགས་ལ་ཨ་ནེ་ཅིག་ལྷག་དཀར་སྲུང་བརྩི་གི་ལས་འགུལ་དེ་ད་མུ་མཐུད་ནས་ཅིག་སྤེལ་བཞིན་པ་སོང་ཙང་ད་ང་ཚོའི་ལས་འགུལ་འདི་ཐོག་མ་འགོ་བཙུགས་དེ་ལྷག་དཀར་སྲུང་བརྩི་ལམ་ནས་ཨ་ནེ་འགོ་འཛུགས་བྱས་པའི་ལས་འགུལ་ཅིག་ཆགས་བསྡད་ཡོད་ཟེར་ཞུ་གི་ཡིན།

བོད་པའི་འཐབ་རྩོད་དང་དམིགས་བསལ་འབྲེལ་བ་ཡོད་པ་ཅིག་ལ་དགོངས་ཀྱི་ཡོད་ན། ད་ལྷག་དཀར་སྲུང་བརྩི་འདི་ང་ཚོ་དམིགས་ཡུལ་ག་རེ་འཁེལ་བ་རེད་ཟེར་ན། ད་གཞིས་ལུས་རྒྱ་ཆེ་མི་མང་ལ་ཨ་ནེ་གཅིག་གི་བདེན་པ་ད་ཅི་གོང་དུ་ཞུས་པ་ནང་བཞིན་གྱི་བདེན་པ་བདར་ས་དང་ཞུ་གཏུག་བྱེད་ས་མེད་པ་སོང་ཙང་ད་ཁོ་ཚོ་གི་རྒྱལ་བ་རིན་པོ་ཆེ་གི་བླ་གཟའ་འདི་ཨ་ནེ་གལ་ཆེན་གཅིག་ལ་བཟུང་བྱས་དེ་ལ་བརྟེན་ནས་ཨ་ནེ་གཅིག་གི་ད་ཆབ་སྲིད་ཀྱི་ལས་འགུལ་ཤུགས་ཆེན་པོ་གཅིག་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་ལས་འགུལ་ཤུགས་ཆེན་པོ་གཅིག་སྤེལ་མ་ཐུབ་དུས་སྒང་ལ་ཨ་ནེ་འདི་འདྲ་གི་སོ་སོ་གི་རིག་གཞུང་དང་ཨ་ནེ་མི་རིགས་སྲུང་སྐྱོབ་བྱེད་ཡག་གི་ཨ་ནེ་ཐབས་ལམ་ཅིག་རེད་བསམ་གི་ཡོད་དེ་འདྲ་གི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་ང་ཚོས་ལྷག་དཀར་སྲུང་བརྩི་དེ་གལ་ཆེན་པོ་གཅིག་མཐོང་གི་ཡོད་དེ་ནང་བཞིན་གི་ཨ་ནེ་ཁོང་ཚོ་གི་བརྡ་ལན་དེས་ཨ་ནེ་བཙན་བྱོལ་གཞུང་དང་ཨ་ནེ་གཅིག་གི་ཕྱི་ལོགས་ལ་སྡོད་མཁན་གི་བོད་པ་མང་པོ་ཅིག་ལ་ཤུགས་རྐྱེན་སླེབས་ཡོད་བ་རེད་ཤུགས་རྐྱེན་སླེབས་ནས་ཨ་ནེ་ཁོ་ཚོ་ལ་གདུང་སེམས་མཉམ་སྐྱེད་བྱས་ཏེ་གཞུང་བོད་གཞུང་གཙོ་བྱས་བའི་ཨ་ནེ་ཚོགས་པ་ཁག་དང་དེ་འདྲ་མང་པོ་ཅིག་གི་དེ་འདྲ་གནང་གི་ཡོད་བ་སོང་ཙང་ང་ཚོས་འདི་གལ་ཆེན་པོ་ཅིག་ལ་བརྩི་གི་ཡོད་ད་ག་ནང་བཞིན་གི་འདི་འདྲ་བྱས་ཡོང་དུས་སྒང་ལ་གཞིས་ལུས་རྒྱ་ཆེ་མི་མང་གི་སེམས་པ་ནང་ལོགས་ལ་དྲོད་ཅིག་འཁོལ་གི་རེད་བསམ་ཡག་གི་བསམ་བློ་དེ་འདྲ་ཀུན་སློང་གི་ཐོག་ནས་ཨ་ནེ་ང་ཚོས་འདི་གལ་ཆེན་པོ་གཅིག་ལ་བརྩི་གི་ཡོད་ཟེར་ཞེས། ལགས་སོ་ཨ་ནེ་སྟག་ཚང་དཀོན་མཆོག་ལགས་ལྟ་བུ་ཆ་མཚོན་ན་ད་ལྟ་ང་ཚོ། Swiss ནས་ཁ་ཞལ་པར་བརྒྱུད་ནས་ཨ་ནེ་ང་ཚོས་བཅར་འདྲི་ཞུས་མུས་ཡིན། ཨ་ནེ་ད་མུ་མཐུད་ནས་ཨ་ནེ་བཅར་འདྲི་ཞུ་ཡ་ལ་ད་ལྟ་ད་སྐུ་ཉིད་ལྟ་བུ་ཆ་མཚོན་པ་ཡིན་ན་ད་གཟའ། ད་ལྟ་ང་ཚོ་ལྷག་དཀར་འགྲེལ་བརྗོད་བྱས་པ་ནང་བཞིན། གཟའ་ལྷག་པ་ཆགས་ཙང་ཨ་ནེ།

ད་ག་ནང་བཞིན་གྱི་གཅིག་གི་གཞུང་ད་གཅིག་གི་རྒྱལ་ཁབ་ཁག་གི་གཞུང་ཚབ་དང་འདི་ཚོ་ལ་ཞུ་གཏུག་བྱས་ཡ་འདི་ཨ་ནི་ང་ཚོ་གལ་ཆེན་པོ་ཅིག་མཐོང་གི་ཡོད་དེ་དམིགས་ཡུལ་ག་འདྲ་ཟིག་རྒྱབ་ལྗོངས་ག་འདྲ་ཟིག་ཞུ་ཡ་ཡིན་ན་ཨ་ནི་ད་ལྟ་འདི་ད་ཅི་གོང་དུ་ཞུ་ཡ་ནང་བཞིན་གྱི་ཨ་ནི་གཞིས་ལུས་རྒྱ་ཆེ་མི་མང་ལ་ཞུ་གཏུག་བྱེད་ས་མེད་བ་སོང་ཙང་ང་ཚོ་གི་འདི་ཁོ་ཚོ་གི་ཚབ་བྱས་ནས་ཨ་ནེ་ཡིས་རྒྱལ་ཁབ་མང་པོ་ཅིག་གི་རྒྱལ་ཁབ་མང་པོ་ཅིག་དང་མཉམ་འབྲེལ་རྒྱལ་ཚོགས་གཙོས་པའི་རྒྱལ་ཁབ་མང་པོ་ཅིག་འདུ་འཛོམས་ཀྱི་ཐོག་ནས་ཨ་ནེ་བོད་ནང་ལོགས་ཀྱི་གཞིས་ལུས་རྒྱ་ཆེའི་མི་མང་གི་ཨ་ནེ་དཀའ་སྡུག་གི་ཐོག་ལ་ད་ཅིག་ཡང་སེ་ཡང་སེ་ཅིག་གི་ཁོ་ཚོའི་ལས་ཀ་དེ་གྲུབ་འབྲས་ཐོན་པ་ཞིག་བྱེད་ཐུབ་ཀྱང་རུང་མ་ཐུབ་ཀྱང་རུང་ང་ཚོ་གིས་ཁོ་ཚོ་གི་ཚབ་བྱས་ནས་ད་ཅིག་ཞུ་གཏུག་བྱེད་དགོས་པ་དེ་གནད་འགག་ཆེན་པོ་ཅིག་ལ་བརྟེན་ནས་ཨ་ནེ་ང་ཚོས་མུ་མཐུད་ནས་ཞུ་གཏུག་བྱེད་ཀྱི་ཡོད་ཟེར། ཞེས། ད་གཟོད་ད་ཞུ་གཏུག་སྐབས་ལ་ཡ་གཙོ་བོ་ད་འབོད་ཚིག་ག་རེ་ཟེར་ན་བརྗོད་ཚིག་དེ། ཞུ་གཏུག་གི་སྐབས་ལ་ད་ང་དོན་ཚན་ག་ཚོད་འདྲ་ཡོད་པ། དོན་ཚན་མང་པོ་ཅིག་ཡོད་རེད་དོན་ཚན་ད་འདི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལྔ་བཅུ་ང་དགུ་དང་དྲུག་ཅུ་རེ་གཅིག་དྲུག་ཅུ་རེ་ལྔ་སོ་སོ་ལ་བཞག་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བོད་དོན་གྱི་ཐོག་ལ་བཞག་པའི་གྲོས་ཆོད་དེ་ཚོ་ཨ་ནེ་ཅིག་རྗེས་སྣོན་བྱེད་དགོས་པ་དང་རྗེས་སྐྱོང་གནང་དགོས་པ་དང་འདི་ཚོ་གི་ཐོག་ལ་ནི་ཁྱེད་རང་ཚོས་མཉམ་འབྲེལ་རྒྱལ་ཚོགས་གི་ཐོག་ནས་ད་ཤུགས་སྣོན་རོགས་བྱེད་ཟེར་ནི་ཞུ་ཡ་གཅིག་དང། ཨ་ནི་ད་ག་ནང་བཞིན་གི་ད་བོད་ལུང་པ་དེ་གནའ་སྔ་མོ་ནས་ད་རང་དབང་ལྡན་པའི་ལུང་པ་ཅིག་ཆགས་བསྡད་པ་རེད་དེ་འདྲ་ཡིན་པའི་སྒང་ལ་རང་དབང་བདེ་སྐྱིད་ལྡན་པའི་ལུང་པ་ཅིག་ཆགས་བསྡད་པ་རེད་སྔོན་མ་ནང་བཞིན་གི་ང་ཚོ་ལུང་པ་དེ་ད་བདེ་སྐྱིད་དང་ལྡན་པའི་ལུང་པ་ཅིག་བསྐྲུན་ཡ་གི་ཐོག་ལ་ནི་ཁྱེད་རང་ཚོས་མཉམ་འབྲེལ་རྒྱལ་ཚོགས་གི་ཐོག་ནས་ཨ་ནི་ད་མཐུན་འགྱུར་གནང་རོགས་བྱེད་ཟེར་ད། དེ་གཅིག་རེད་དེ་ནས་ད་ང་ཚོ་གི་ནི་བོད་ནང་ལོགས་ལ་ནི་རང་ལུས་མེར་སྲེག་བཏང་ཡ་གི་གནས་སྟངས་དེ་ད་མུ་མཐུད་ནས་བྱུང་དང་བྱུང་བཞིན་པ་རེད་དེ་འདྲ་གི་ཐོག་ལ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ནི་གཅིག་ཛ་དྲག་གི་ཐོག་ནས་ད་བོད་ནང་ལོགས་ཀྱི་གནས་སྟངས་དེ་ཚོ་ལ་ཞིབ་འཇུག་བྱེད་ཡ་གི་ཆེད་དུ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ཆེད་བཙུགས་གི་ཚོགས་ཆུང་གཅིག་ཕར་འདི་ཕེབས་ཡ་གི་ཐབས་ཤེས་གནང་རོགས་བྱེད་ཟེར་བོད་ནང་ལོགས་ཀྱི་དངོས་ཡོད་ཀྱི་གནས་སྟངས་དེ་ཨ་ནེ་གཅིག་གཟིགས་རྟོག་ཡོང་མཁྱེན་རྟོགས་ཡོང་བའི་ཆེད་དུ་དེ་འདྲ་གི་ཐོག་ལ་ཨ་ནེ་མཉམ་འབྲེལ་རྒྱལ་ཚོགས་ཐོག་ནས་ཨ་ནེ་འདི་ཞིབ་འཇུག་ཚོགས་ཆུང་ཞིག་བཏང་རོགས་བྱེད་ད་ག་ནང་བཞིན་གྱི་གཅིག་བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་མང་པོ་ཞིག་ཡོད་རེད་དེ་ཚོ་གི་ཨ་ནེ་ཁ་ཆེམས་དང་དེ་གཞིས་ལུས་རྒྱ་ཆེ་མི་མང་གི་མངོན་འདོད་ནང་བཞིན་གྱི་ཨ་ནེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་དེ་ཨ་ནེ་བོད་ནང་ལོགས་ལ་ཕེབས་ཡ་གི་ཨ་ནེ་ཐོག་ལ་མཐུན་འགྱུར་གནང་རོགས་བྱེད།

དེ་ནས་ད་ང་ཚོ་བོད་ཀྱི་གནད་དོན་འདི་བོད་མི་ས་ཡ་དྲུག་གི་གནད་དོན་རེད་ཟེར་བོད་མི་ས་ཡ་དྲུག་གི་གནད་དོན་ཡིན་པར་སོང་ཙང་ཨ་ནི་འདི་ཨ་ནི་ཅིག་རྒྱལ་ཚོགས་ཀྱི་ངོས་ནས་ཨ་ནི་བོད་མི་ས་ཡ་དྲུག་གི་གནད་དོན་ཡིན་པར་སོང་ཙང་རྒྱལ་ཚོགས་ཀྱི་ངོས་ནས་ཨ་ནི་ཅིག་ང་ཚོ་གི་བོད་རྒྱ་ཞི་མོལ་ཡོང་ཡ་གི་ཐབས་ལམ་གནང་རོགས་བྱེད་ཟེར་བ་དང། བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་པ་དང་ད་ནང་བཞིན་རྒྱ་ནག་མི་དམངས་ཀྱི། ཨ་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཡ་དང་ཡུ་གུར་དང་སོག་པོ་དང་འདི་ཟུག་ཨ་ནི་འགྲོ་བ་མིའི་ཐོབ་ཐང་དང་འདི་ཟུག་གི་ཐོག་ལ་དཀའ་སྡུག་གི་ཐོག་ལ་ཨ་ནི་གཟིགས་རྟོག་གནང་རོགས་བྱེད། གཟིགས་རྟོག་གནང་རོགས་བྱས་ནས་ཨ་ནི་དེ་ཚོ་སྐྱབས་ཡ་གི་ཐབས་ཤེས་གནང་རོགས་བྱས། ད་ག་ནང་བཞིན་གི་ད་ལྟ་དེ་ཡུ་གུར་གི་ཆབ་སྲིད་བཙོན་པ་ཨི་ལ་ཧོ་ཧམ་ཟེར་ད་དེ་གཙོས་པའི་ཡུ་གུར་གི་ཆབ་སྲིད་བཙོན་པ་དང་བོད་ནང་ལོག་གི་ཆབ་སྲིད་བཙོན་པ་ཡོངས་རྫོགས་གློད་བཀྲོལ་ད་ང་ད་ལྟ་འདི་འདྲ་གི་ཐོག་ལ་ང་ཚོ་དོན་ཚན་དགུ་ཙམ་ཞིག་བཏོན་ཡོད་རེད་དེ། སྟག་ཚང་དཀོན་མཆོག་ལགས་ལས་འགུལ་དེ་འདྲ་སྤེལ་བའི་སྐབས་ལ་ཡང་ད་སྐུ་ཉིད་ལྷན་དུ་ཡང་རོགས་པ་ག་ཚོད་ཡོད་ན་ནམ་རྒྱུན་སྤྱི་ཡོངས་དེ་ཁུལ་གྱི་བོད་མི་ཚོའི་རྒྱབ་སྐྱོར་གྱི་རྣམ་པ་དེ་ཤུགས་ཆེན་སྟོན་གྱི་འདུག་ཨ་ག་འདྲ་ཡིན་ན། ང་ཚོ་སྤྱིར་བཏང་གི་ང་ཚོ་ལས་འགུལ་ཐོག་ལ་ད་ལྟ་འདི་ང་ཚོ་ལས་འགུལ་ལ་ནང་མི་ཁྱིམ་ཚང་ལྔ་ཡོད་རེད་ཁྱིམ་ཚང་ལྔ་གི་ནང་ལོགས་ནས་ད་ཁྱིམ་ཚང་གཅིག་ད་ཨོ་སི་ཀྲི་ལི་ཡ་ན་ཡོད་རེད་དེ། ང་ཚོའི་ལས་འགུལ་བ་ཆགས་བསྡད་རེད་མ་གཏོགས་འདི་ནས་ལས་འགུལ་སྤེལ་གནང་ན་མཉམ་ཞུགས་དམིགས་བསལ་གྱི་བྱེད་ཐུབ་ཀྱི་ཡོད་མ་རེད་ད། སྐབས་ལ་ལ Australia རང་ནས་ཨ་ནི་མོ་རང་གི་ཅིག་ལས་འགུལ་ཐེངས་གཅིག་གཉིས་ཤིག་སྤེལ་ཡོད་རེད་དེ་གཅིག་རེད་དེ་ནས། ང་ཚོའི་ལས་འགུལ་བ་ད་ལྟ་འདིར་མི་ཚང་བཞི་དེ་འདི་ནས་མུ་མཐུད་ནས་མཉམ་འབྲེལ་རྒྱལ་ཚོགས་མདུན་ལ་རྒྱུན་དུ་འགྲོ་གི་ཡོད་རེད་ད་མཚམས་མཚམས་ལ་ན་ཚ་བ་འདྲ་བོ་བྱུང་དེ་འདྲ་ཡིན་ན་དམིགས་བསལ་རེད་མ་གཏོགས་འགྲོ་གི་ཡོད་རེད་དེ་ནས་ཕྱི་རྒྱལ་གྱི་རྨོ་ལགས་ཅིག་ལོ་བརྒྱད་ཅུ་གྱ་གྲངས་ཡིན་པ་ཅིག

ད་རྒྱ་ནག་གཞུང་གིས་བོད་ནང་ལ་དམ་དྲག་བྱས་པ་ཙམ་མིན་པར་ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡང་ད་རྒྱ་ནག་གཞུང་གིས་སོ་པ་རེ་བཏང་ནང་བཞིན་རྒྱ་ནག་གཞུང་གིས་མི་བཏང་བྱས་ཨ་ནི་བོད་མིའི་ལས་འགུལ་སྤེལ་མཁན་དེ་ཚོ་ལ་ཡང་སུན་གཙེར་བྱས་ལ་སོགས་པ་དང་དེ་འདྲའི་གནས་ཚུལ་ཡང་ཡང་ལྷག་བསྡད་པ་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་ཡང་སྐུ་ཉིད་ཕ་གི་ལ་ཡང་ལས་འགུལ་སྤེལ་བའི་སྐབས་ལ་ཡང་ཡང་རྒྱ་ནག་གཞུང་གིས་ཞོར་ལ་ཡང་ཤུགས་རྐྱེན་སླེབས་ལ་སོགས་པ་དང་ཡང་འགོག་རྐྱེན་འཕྲད་ལ་སོགས་པ་དེ་འདྲ་བྱུང་ཡོད་ན། ད་དེ་འདྲ་མཚམས་མཚམས་ལ་མི་དོགས་པ་ཟ་ས་དེ་འདྲ་རྒྱ་ནག་གཞུང་གི་གཞུང་ཚབ་ཀྱི་མི་མིན་འགྲོ་བསམ་པའི་ཨ་ནི་དོགས་པ་ཟ་ས་དེ་འདྲ་རེ་རེ་གཉིས་རེ་ཡོང་གི་འདུག་མཚམས་མཚམས་ལ་ཡོང་ནས་དེ་ནི་ད་དཔེ་ལ་ང་ཚོ་ཡིག་ཆ་བཀྲམ་བཞག་པ་དང་ད་ལྟ་འཕྲེད་དར་བཤམས་བཞག་པ་དེ་ཚོ་ཚང་མ་ལ་ཨ་ནི་བལྟས་བྱས་པས་ཁ་པར་བཏང་བྱས་རླུང་ལངས་བྱས་ག་པར་ཁ་པར་གཏོང་གི་ཡོད་ན་མི་ཤེས་ད་ཞེ་པོ་བཏང་བྱས་དེ་འདྲ་བྱས་ཡོང་གི་འདུག་དེ་བྱུང་ཚར་བའི་རྗེས་དེ་ལ་ཨ་ནི་ས་གནས་ཀྱི་ཉེན་རྟོག་པ་དེ་ཚོ་ཡོང་བྱས། འོ་ནི། ང་ཚོས་དེ་ལ་ཞིབ་འཇུག་བྱས་བལྟས་བྱས་དེ་འདྲ་བྱེད་དུས་ཉི་མ་གཅིག་ལ་དོགས་པ་ཟ་ཡག་གཅིག་ག་རེ་བྱས་སོང་ཟེར་ན། དེའི་རྗེས་ལ་པོ་ལི་སི་ཉེན་རྟོག་པ་ཡོང་ནས་ཨ་ནི་ཁྱེད་རང་ཚོ་འདི་ལ་ཅིག་རང་ལུས་མེར་སྲེག་བཏང་ཡག་གི་པར་དེ་འདྲ་གཅིག་འདུག་བ། ཨ་ནི་དེ་བཞག་ཆོག་གི་མ་རེད་པར་དེ་བཞག་ཆོག་གི་མ་རེད་མེ་འབར་གྱི་འདུག་པར་དེ་བཞག་ཆོག་གི་མ་རེད། དེ་གསུང་གི་འདུག་དེ་གསུང་ནས་ང་ཚོས། དེས་འགྲིག་གི་རེད་ཟེར་ཏེ་ང་ཚོས་དེ་ཤེས་ཀྱི་ཡོད་རེད་ཡིན་ནའང་དེའི་པར་རོ་གཅིག་ལ་པར་གཅིག་གི་འགྲམ་ལ་ཟུར་ཅིག་ལ་མེར་སྲེག་བཏང་བཞག་པ་ཅིག་ངས་པར་བརྒྱབ་ནས་དེའི་ནང་ལ་ཐེབས་བསྡད་འདུག་དེ་ང་ནམ་རྒྱུན་ང་དེ་བཞག་མི་ཆོག་ཧ་གོ་གི་ཡོད་རེད་དེ་དེའི་ཉི་མ་དེ་དོ་སྣང་བྱུང་མི་འདུག་འོ་དེ་བྱས་ནས་ཡོང་ནས་དེའི་ཉི་མ་ལྟ་བུ་ཡིན་པ་ཡིན་ན་དེ་ཏན་ཏན་རྒྱ་ནག་གཞུང་ཚབ་ཀྱི་མི་གཅིག་ཡིན་པ་ང་ཚོ་དོགས་པ་ཡོད་ཟེར་ནས་དེ་གཅིག་བཤད་དང། ད་ག་ནང་བཞིན་གྱི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་དེ་མི་དེ་འདྲ་ཅིག་ཐེངས་གཉིས་ཙམ་ཅིག་ག་དེ་འདྲ་ཡོང་ནས་བྱས་སོང། ཨ་ནི། ད་རྒྱ་མི་གི་མི་དེ་འདྲ་ཡི་སྐོར་བ་དེ་འདྲ་ཡོང་བའི་སྐབས་ལ་ཨ་ནི། ཡོང་ནས་ཁ་ཤས་ཡོང་ནས་ང་ཚོ་རྒྱལ་དར་ཡར་བསླངས་བཞག་པ་དེ་རྒྱུག་པ་སྒང་ལ་ངོ་མ་ཡིན་ན་ཤིང་གི་སྒང་ལ་རེད། སྨྱུག་མ་རེད་སྨྱུག་མ་དེ་སྒང་ལ་རྒྱལ་དར་ཡར་བསླངས་ཡོད་རེད་ཨ་ནི་དེ།

འགྲོ་ས་ཅེས་ང་ཡིན་པ་ཡིན་ན་སོང་ནས་གདོང་པ་ལ་འཛུལ་གི་འཛུལ་གི་བྱས། ཁྱོད། ལག་པ་ཐུག་བསྡད་ཡོད་མ་རེད་གདོང་པ་ལ་མཛུབ་གུ་བཙུགས་བྱས་ནས་ཁྱེད་རང་དེ་འདྲ་བྱེད་ཆོག་གི་མ་རེད་ད་ཟེར། འདི་རྒྱ་མི་མ་རེད་ད་ཟེར། འདི་སུད་སི་རེད་ད་ཟེར། དེ་འདྲ་བཤད་པ་ཡིན། བཤད་ནས་ཁོ་ཚོ་ཏོག་ཙམ་ཞེད་སྣང་འདྲ་བོ་ཏོག་ཙམ་སྐྱེས་སོང། དེའི་སྐབས་དེར་ང་རང་ཡིན་པ་ཡིན་ན། ཚོར་བ་རྣོན་པོ་སླེབས་སོང་ཚོར་བ་རྣོན་པོ་སླེབས་པའི་སྐབས་ལ་ཡ་ད་དེའི་རྗེས་ལ་དེ་ཚར་ནས་རྗེས་ལ་ད་ཨ་ད་འདི་འགྲིག་གི་མ་རེད་ས་འདི་བྱས་པ་ཡིན་པ་ཡིན་ན་ཨ་ནི་མ་འོངས་པ་ན་ང་ཚོའི་ལས་འགུལ་འདི་མུ་མཐུད་ཐུབ་ཀྱི་མ་རེད་བསམ་པའི་བསམ་བློ་དེ་འཁོར་བྱས་དེ་ནས་བཟུང་སྟེ་ད་ཁོ་ཚོས་དེ་འདྲ་བྱེད་མཁན་དམིགས་བསལ་གྱི་བྱུང་མ་སོང་མ་གཏོགས་བྱུང་བ་ཡིན་ན་ད་སོ་སོ་ང་ཚོའི་ངོས་ནས་ལས་འགུལ་བ་ཚོའི་ངོས་ནས

མ་རེད་བཞག་ཆོག་གོ་རེད་རང་ལུས་མེ་འབར་གི་བསྡད་པའི་རྣམ་པ་དེ་བསྟན། དེ་མར་བཀྲམ་ཆོག་གོ་མི་འདུག་ཨ། ཨ་ནི་ལགས་སོ་ལགས་སོ། མེ་འབར་བསྡད་རྒྱུའི་རྣམ་པ་པར་ཡོད་རྒྱུ་དེ་ནི་བཀྲམ་ཆོག་གོ་མ་རེད་དེ་རེད་བས། དེ་ཨ་རེད་ད་ག་རང་རེད་དེ་བཀྲམ་ཆོག་གོ་མི་འདུག་ཁོ་ཚོ་གི་ཁྲིམས་རྒྱལ་ཁབ་གི་ཁྲིམས་རེད་བཞག། ཨ་ནི་ཁྲིམས་ཡིན་དུས་སྒང་ལ་དེ་དེ་མི་ཆོག་པ་དེ་ང་ཚོས་ཤེས་ཀྱི་ཡོད་པ་རེད་ཤེས་ཀྱི་ཡོད་པ་རེད་དེ་ཉི་མ་གཅིག་ལ་པར་གཅིག་པར་དེ་ཁོ་རང་ཆེན་པོ་གཅིག་གདོང་པ་དེ་ཆེན་པོ་གཅིག།

དེ་ཡང་རྣམ་པ་ཚོས་དེ་འདྲ་ད་རྒྱབ་ལ་ཡ་དཔལ་འབྱོར་གྱི་རྒྱབ་རྟེན་དེ་ནི་གཙོ་བོ་ཡིན་ནའང་ཡང་དེ་འདྲ་ལས་འགུལ་སྤེལ་ལ་ཡ་ད་གཙོ་བོ་ཞོར་ལ་ཡ་རྒྱབ་སྐྱོར་བྱེད་མཁན་གཙོ་བོ་དེ་སུ་ཡིན་ནམ། རྒྱབ་སྐྱོར་བྱེད་མཁན་གཙོ་བོ་དེ་ནི་ད་ཡོད་མ་རེད་དམིགས་བསལ་གྱི་ཡོད་མ་རེད་ད་ང་རང་ཚོ་ལས་འགུལ་བ་རང་གི་དང་བླངས་ཀྱི་ངོས་ནས་བྱེད་རྒྱུ་རེད་སོ་སོ་འགྲོ་སོང་ཆ་ཚང་སོ་སོ་གིས་གཏོང་དགོས་རེད་ད་འགྲོ་ཐེངས་རེ་རེ་ལ་སྒོར་མོ་སུད་སི་སྒོར་མོ་བཞི་བཅུ་ཞེ་ལྔ་ནས་ད་བཞི་བཅུ་ཐམ་པ་ནས་ཞེ་ལྔ་ད་ས་གནས་སོ་སོ་མ་འདྲ་མ་འདྲ་རེད་དེའི་ཕྱིར། དེ་ཡི་འགྲོ་ཐེངས་རེ་རེ་ལ་ཊི་ཀ་ཊི་གཅིག་པུ་གི་རིན་པ་དེ་འགྲོ་གི་རེད་དེ་ཡིན་དུས་སྒང་ལ་དེ་སོ་སོའི་ངོས་ནས་དང་བླངས་རེད་མ་གཏོགས་གཞན་དག་གི་རྒྱབ་སྐྱོར་ཡོད་མ་རེད་ད་ང་ཚོ་ཡིག་ཆ་གི་ཐོག་ལ་རྒྱབ་སྐྱོར་བྱེད་མཁན་དང་ལམ་སྟོན་གནང་མཁན་དེ་འདྲ་ངོ་མ་ཐོག་དང་པོ་ནས་ལས་ཡོད་རེད་དེ་སྐུ་ངོ་ཚེ་རིང་རྡོ་རྗེ་སྔོན་མ་གི་སྤྱི་ཟུར་རེད་ཚེ་རིང་རྡོ་རྗེ་དང་ད་ལྟ་ང་ཚོ་སུད་སི་བོད་རིགས་མི་མང་གི་ཚོགས་གཙོ་ཟུར་པ་ཨ་ནི་ཨ་ཅག་པ་སངས་ཟེར་ནས་ཁོང་རྣམ་པ་གཉིས་ཀྱི

ཁོང་གི་ངོས་ནས་བོད་པའི་བར་གྱི་ཐོག་ལ་ལྟ་སྟངས་དེ་ཧ་ཅང་གི་ཡག་པོ་རེད་ཡིན་ན་ཡང་ད་ཅིག་ཆབ་སྲིད་ཀྱི་ཐོག་ནས་ཅིག་རོགས་པ་བྱེད་ཡ་དང་དེ་ཚོ་འདྲ་དེ་ཞེ་པོ་ཚད་མཐོན་པོ་ཞིག་མཐོང་གི་མི་འདུག་ཡིན་ན་ཡང་ད་ང་ཚོ་གི་དོན་གཅོད་དང་དེའི་ངོས་ནས་གྲོས་ཚོགས་དང་དེ་ཚོ་གི་ཐོག་ལ་ནས་འབྲེལ་བ་བྱེད་ཡ་དང་དེ་ཚོ་གི་ཐོག་ནས་བོད་དོན་གྱི་རྒྱབ་སྐྱོར་ཡག་ཐག་ཆོད་རེད་ཨ་ནི་ད་ག་ནང་བཞིན་གྱི་ཅིག་གི་སུད་བོད་མཛའ་འབྲེལ་ཚོགས་པ་དང་འདི་ཚོ་གི་ངོས་ནས་རྒྱབ་སྐྱོར་བྱེད་ཡ་དེ་ཡག་ཐག་ཆོད་རེད་ད་ཧ་ཅང་གི་ཚད་མཐོན་པོ་ཟེར་ནས་ངས་བཤད་ཤེས་གི་མི་འདུག་དེ་དེ་འདྲ་རེད་ཡིན་ན་ཡང་སུད་སི་གི་ཉེན་རྟོག་གསང་བའི་ལས་ཁུངས་དང་དེ་འདྲ་གི་ངོས་ནས་སྐབས་གཅིག་ལ་ཐེངས་གཅིག་ལ་ང་སྐད་བཏང་སོང་སྐད་བཏང་ནས་ད་སོང་ནས་ཁོ་ཚོས་དྲི་བ་དྲི་ལན་ཆུ་ཚོད་གཅིག་ལྷག་ཟིག་བྱས་སོང་ཨ་ནི་ཁྱེད་རང་དེ་ལས་འགུལ་སྤེལ་དགོས་པའི་རྒྱུ་མཚན་དང་བོད་ནང་ལོགས་ལ་འབྲེལ་བ་ཡོད་མེད། དང། ད་དེ་ཚོ་གི་ཐོག་ལ་མང་པོ་ཅིག་གསུངས་སོང་ཨ་ནི་མཐའ་མ་དེ་ལ་ཁྱེད་རང་དྲི་བ་དྲི་ཡ་གི་ང་ཚོ་གནད་དོན་འདི་ག་རེ་རེད་ཟེར་ན་ཁྱེད་རང་གི་ཁྱེད་རང་བོད་ནས་བསྡད་པའི་སྐབས་ལ་ཁྱེད་རང་གི་ལས་ཀ་ག་རེ་བྱས་ཡིན་ན་ང་ཚོ་ཁྱོད་ལ་རྒྱབ་སྐྱོར་བྱེད་ཐུབ་ཀི་མ་རེད། ཁྱོད་རང་ལ་རོགས་པ་བྱེད་ཐུབ་ཀི་མ་རེད་ད་ཁྱེད་རང་འདི་ན་བསྡད་པའི་སྐབས་ལ་ཨ་ནི་འདི་བ་ནི་ཁྱེད་རང་ལ་རྒྱ་ནག་གཞུང་དང་ཨ་ནི་དེ་ཚོ་གི་ངོས་ནས་དངོས་ཤུགས་བརྒྱུད་གསུམ་གི་ཐོག་ནས་དཀའ་ངལ་འཕྲད་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་ཁྱོད་རྒྱབ་རྩ་ལ་ཡོད་རེད་ང་ཚོས་ཁྱེད་རང་གིས་ང་ཚོ་ལ་འབྲེལ་བ་བྱས་ཏེ་ང་ཚོས་ཁྱོད་རོགས་པ་བྱེད་ཀྱི་རེད། དེ་ང་ཚོས་ཁྱོད་ལ་དཀའ་ངལ་འཕྲད་ཀྱི་བྱེད་ཀྱི་མ་རེད་ཟེར་ནས་ཨ་ནེ་དེ་འདྲ་གསུངས་སོང་དེ་ཚོ་སྤྲད་དེ་ཡང་ང་རང་གི་ལྟ་བའི་ཆ་ནས་བལྟས་ཡ་ཡིན་ན་ཨ་ནེ་ཅིག་གི་བཟང་པོ་གི་རྣམ་པ་གཅིག་རེད་བསམ་གྱི་ཡོད། ལགས་སོ། ད་ཁྱེད་རང་ད་ད་ལྟ་བར་དུ་ལས་འགུལ་སྤེལ་བའི་རིང་འདི་ལ་ཡང་དཀའ་ངལ་ཆེ་ཤོས་ཅིག་ག་རེ་འཕྲད་ན་དེ་སྤེལ་ཅིག་བྱས་ན་འགྲིག་གི་ལགས།

ཚད་ལས་བརྒལ་བའི་ཁོ་ཚོས་མ་རབས་བྱས་ཏེ་ཞེ་དྲག་ཡོང་གི་མི་འདུག་མ་གཏོགས་ཞེ་ཞེ་དང་ཨ་ད་ཁྱོད་རང་ཚོ་ལས་འགུལ་ག་རེ་བྱས་ནས་སྤེལ་དགོས་རེད་ཟེར་དེ་འདྲ་གི་རིགས་ཡོང་གི་འདུག་མ་གཏོགས་གཞན་ང་ཚོས་དཀའ་ངལ་ཁྱོན་གང་ཡང་འཕྲད་ཀྱི་མི་འདུག་ཡག་ཤོས་དེ་ང་ཚོ་ལས་འགུལ་བ་ཚོ་ཚང་མ་ད་དཔེ་ལྟར་ཆོལ་ཁ་གསུམ་གྱི་མི་ཡོད་དེ་ཡིན་དུས་གང་ལ་ཚང་མ་དམ་ཚིག་མཐུན་པོ་དཔེ་ལྟར་རྡོག་རྩ་གཅིག་སྒྲིལ་དངོས་གནས་དྲང་ནས་ཁ་ཞེ་གཉིས་མེད་ཀྱི་རྡོག་རྩ་གཅིག་སྒྲིལ་ཡིན་པ་སོང་ཙང་ད་ང་ཚོ་ད་ལྟ་བར་དུ་ལས་འགུལ་འདི་མུ་མཐུད་ནས་སྤེལ།

ད་ལྟ་དེ་རིང་སོང་ན་ཆུ་ཚོད་གཅིག་གཉིས་ཀྱི་རྗེས་ལ་འཇུས་བཞག་ཡང་ན་ཁ་ཐུག་དེ་འཇུས་བཞག་དེ་འདྲ་གི་གནས་སྟངས་ཆགས་གོ་བ་རེད་ད་ང་ཚོ་དེ་འདྲ་གི་གནས་སྟངས་ནི་ཡོད་བ་མ་རེད་ད། ཅིག་ལས་འགུལ་སྤེལ་བ་ཡིན་ན་ནི་སོ་སོའི་ནང་ལ་ལོག་ཡ་ཡོད་བ་དེ་འདྲ་ཅིག་ཆགས་བསྡད་པ་རེད་ཟེར་ཏེ་ཤོད། རྣམ་པ་ཚོས་ལྷག་པར་སྐབས་རེ་ཡང་ལས་འགུལ་སྤེལ་བ་དེ་མིན་པ་ཡང། རྣམ་པ་ཚོ་དཔེར་ན་ཇི་ནི་ཝ་འགྲོ་ག་ཚོ་རེད་ད་ལྟ། འགྲོ་བ་མིའི་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་སྐབས་རེ་ཡང་ན་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུ་དེ་ནི་ཚོགས་ཀྱི་ཡོད་རེད་དེ་དུས་རྒྱལ་སྤྱིའི་འགོ་ཁྲིད་དང་མི་སྣ་མང་པོ་ཞིག་ཕེབས་ཀྱི་ཡོད་རེད་སྐབས་དེ་དུས་ལ་ཡང་རྣམ་པ་ཚོ་གིས་ལས་འགུལ་དེ་འདྲའི་དམིགས་བསལ་དེ་ནི་སྤེལ་གྱི་ཡོད་ནམ་གང་འདྲ་ན། དེ་སྔོན་མ་ཐེངས་ཁ་ཤས་ཅིག་ལ་ང་ཚོ་དེ་འདྲ་གི་ཚོགས་འདུ་དང་དེ་འདྲ་ལ་བསྟུན་ནས་ང་ཚོ་ཐེངས་གཉིས་ནས་གསུམ་ནས་ད་ངས་གསལ་པོ་ཅིག་དྲན་གྱི་མི་འདུག་དེ་འདྲ་གི་སྐབས་ལ་ང་ཚོ་ལས་འགུལ་སྤེལ་ཡོད་རེད། ལས་འགུལ་སྤེལ་ཡོད་རེད་ད་ག་ནང་བཞིན་གྱི་འགྲོ་བ་མིའི་ཐོབ་ཐང་གི་ལས་ཁུངས་ཀྱི་ནང་ལ་ཨ་ནེ་གཅིག་འགྲོ་སོང་ནས་དེ་ཚོ་བཟོས་ནས་ད་ད་ལོ་ཐེངས་གཅིག་འགྲོ་རེད་ད་སོང་ནས་ཨ་ནེ་དེའི་སྔོན་ལ་ཡིན་པ་ཡིན་ན་ཐེངས་ཁ་ཤས་ཐེངས་གཉིས་ནས་གཅིག་འགྲོ་རེད་སོང་ནས་ད་ང་ཚོ་ལས་འགུལ་འདི། ད་ལྟ་བར་དུ་ད་ཁྱེད་རང་ཚོ་ལ་སྙན་ཞུ་དང་དེ་འདྲ་མང་པོ་ཕུལ་བ་ཡིན་ཏེ་ང་ཚོ་ད་ལྟ་བར་དུ་ལན་ཅིག་གང་ཡང་སླེབས་མ་སོང། ཡིན་ནའི་དེ་ང་ཚོ་ངོས་ནས་བཤད་པ་ཡིན་ན་ང་ཚོ་འཛམ་གླིང་གི་འགྲོ་བ་མི་གཅིག་ཡིན་པ་དང་དེ་འདྲ་གི་ཆ་ནས་ཞུ་བ་ཡིན་པས་ན་ང་ཚོ་བློ་ཕམ་ཡོད་ཟེར་ནས་ཞུ་བ་དང། ཨ་ནི་ད་ནང་བཞིན་གྱི་ཁྱེད་རང་ཚོ་ངོས་ནས་ད་བོད་ནང་ལོག་པ་དཀའ་སྡུག་དང་ད་ང་ཚོ་ཡིག་ཆ་ནང་འཁོད་པའི་གནས་ཚུལ་ཚང་མ་ཞུས་ཀྱི། ཨ་ནི་ད་ལྟ་ཁ་སང་ཉིན་ཕྱེད་ཡིན་ན་བོད་ནང་ལོགས་ལ་ད་ཅིག་བུ་དེ་ཚོ་ཨ་ནི་ནང་ལ་ལོག་མི་ཆོག་པ་དང་སློབ་གྲྭ་ནང་ལ་བསྡད་གཏན་འཇགས་སློབ་གྲྭ་ནང་ལ་བསྡད་དགོས་པ་དང་ཨ་ནི་བོད་པའི་སྐད་ཡིག་དེ་རིག་གཞུང་རྩ་མེད་སྐད་ཡིག་རྩ་མེད་བཟོ་བའི་གི་སྲིད་ཇུས་ལག་བསྟར་བྱེད་གི་ཡོད་པ་དང་མི་རིགས་རྩ་མེད་བཟོ་བའི་གི་སྲིད་ཇུས་ལག་བསྟར་བྱེད་གི་ཡོད་པ་དང་འདི་ཚོའི་རིགས་དེ་ང་ཚོ་ལྷོད་ལྷོད་བྱས་ནས་ཆུ་ཚོད་གཅིག་ལྷག་ཞིག་ལ་ཁོ་ཚོ་དཔེ་དེ་དགའ་པོ་སྤྲོ་པོ་ངང་ནས་ཁོ་ཚོས་ཉན་བྱས་ང་ཚོ་ཕར་དྲི་བ་དྲིས་ཁོ་ཚོས་ཚུར་དྲི་བ་དྲིས་དེ་འདྲ་བྱས་ནས་ལྷོད་ལྷོད་བྱས་ནས་བཤད་གི་གོ་སྐབས་གཅིག་རག་སོང་ཟེར་ནས་ཤོད་ཡིན་འདི་ཚོ་འདྲ་དེ་ཡང། ང་ཚོའི་དོན་གཅོད་ལས་ཁུངས་ཀྱི་མཐུན་འགྱུར་གྱི་འོག་ནས་ད་ང་ཚོ་ཞུ་གཏུག་བྱུང་བ་རེད། དེ་དེ་འདྲ་ཡིན་པ་སོང་ཙང་ང་ཚོའི་དོན་གཅོད་ལས་ཁུངས་ཀྱི་གནས་ལས་བྱེད་ཚོ་ལ་དེ་རིང་གི་གོ་སྐབས་འདི་རྣམ་པ་འདི་ལོ་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡོད། ལགས་སོ་འོ་ན། སྟག་ཚང་དཀོན་མཆོག་ལགས་ངས་དུས་ཚོད་རྐྱེན་པས་མཐའ་མའི་བཀའ་འདྲི་ཞུ་ཆོག་པ་བྱེད། ཁྱེད་རང་ལྟ་བུ་ལ་ཆ་མཚོན་པ་ན་ཨ་ནི་ལས་འགུལ་བ་ཅིག་ཆགས་བསྡད་ཡོད་རེད་སྤྱི་ཡོངས་ནས་ད་བོད་པའི་འཐབ་རྩོད་དེ་ཡང་ད་ག་རེ་ཟེར་དགོས་ཆབ་སྲིད་ཀྱི་འཐབ་རྩོད་བྱེད་འདི་ཚང་མ་ཡང་ད་ལས་འགུལ་སྤེལ་བ་དེ་ཧ་ཅང་གལ་ཆེན་པོ་ཆགས་འདུག་དམིགས་བསལ་གྱིས་བཙན་བྱོལ་བོད་མི་ཚོ་ལ་ཡང་རྒྱ་རོ་མི་བྱེད་ཀྱི་དམིགས་བསལ་གྱིས་ད་ལྟ་ག་རེ་ཟེར་དགོས་ལས་འགུལ་སྤེལ་ཡ་ད་བོད་དོན་ཐོག་ལ་ཡང་དམིགས་བསལ་གྱིས་འགན་ཡོད་པ་དེ་འདྲ་ཅིག་གནང་དགོས་རེད་དེ་འདྲ་སོང་ཙང་ད་ཁྱེད་རང་གིས་ང་ཚོའི་ལེ་ཚན་དེའི་བརྒྱུད་ནས་ཨ་ནི་བོད་མི་ཚོ་ལ་ཡང་དམིགས་བསལ་ད་བརྡ་ལན་འདྲ་བོ་ཅིག་ག་རེ་ཡོད་ན། ད་ང་ང་བོད་མི་ཚོ་ལ་སོ་སོ་ཞུ་ཡ་ལ་ཨ་ནི་ཞེ་པོ་ཅིག་དེ་འདྲ་ཞུ་ཡས་གི་སྤོབས་པ་དང་དེ་འདྲ་མེད་ཡིན་ན་ཡང་ད་ང་ཚོ་གི་གལ་ཆེ་ཤོས་དེ་ཨ་ནི་གཞིས་ལུས་རྒྱ་ཆེ་མི་མང་རེད་གཞིས་ལུས་རྒྱ་ཆེ་ང་ཚོ་ཕྱི་ལོགས་ན་བསྡད་མཁན་ཚོ་གི་ཨ་ནི་གཞིས་ལུས་རྒྱ་ཆེའི་མི་མང་གི་སེམས་ཤུགས་མ་ཆག་ཅིག་དང་གཞིས་ལུས་རྒྱ་ཆེའི་མི་མང་ལ་བློ་ཕམ་མ་ཡོང་གི་ལས་ཀ་ཅིག་མི་སྒེར་སོ་སོའི་ངོས་ནས་འགན་ཁུར་དགོས་འགན་ཁུར་ནས་ལས་ཀ་བྱེད་དགོས་དེ་གལ་ཆེན་དོན་ཆེན་མཐོང་གི་འདུག་ཟེར་ནས་དེ་གཅིག་ཞུ་ཡ་དང་ད་ནང་བཞིན་གྱི་ཨ་ནི་གཞིས་ལུས་རྒྱ་ཆེའི་མི་མང་ཡིན་པ་ཡིན་ན་ཨ་ནི་ད་ལྟ་བར་དུ་ཨ་ནི་གཅིག་ང་ཚོ་བོད་མི་རིགས་འདི་འཛམ་བུ་གླིང་འདི་སྒང་ལ་གནས་ཐུབ་ཡོད་པ་དེ།

སོ་སོའི་མི་རིགས་ཀྱི་ལོ་རྒྱུས་ཤེས་དགོས་པ་དེ་གནད་འགག་ཆེན་པོ་མཐོང་དགོས་པས་དེ་ཤེས་པ་ཡིན་པ་ཡིན་ན་ང་ཚོའི་ཆིག་སྒྲིལ་ཡོང་གི་རེད་ལ་ང་ཚོའི་ང་ཚོའི་ལས་དོན་ཡང་འགྲུབ་ཀྱི་རེད། ང་ཚོའི་ཆིག་སྒྲིལ་ཡོང་བ་དེ་ཆིག་སྒྲིལ་ཟེར་མཁན་དེ་གལ་ཆེན་པོ་བརྩི་དགོས་པ་དེ་ང་ཚོའི་ཕྱི་ལོགས་གི་མི་དེ་ཚོ་ཁ་ཙམ་མིན་པ་སེམས་པ་གི་སྟེང་ནས་ཆིག་སྒྲིལ་ཡོང་བ་ལ་ཐབས་ཤེས་ག་རེ་བྱེད་དགོས་འདུག་ང་ཚོས་གནས་སྐབས་ཀྱི་སོ་སོ་གི་ཁེ་ཕན་ཆུང་ཆུང་ཅིག་ལ་བསམ་བློ་བཏང་ནས་སོ་སོ་གི་རྒྱལ་ཁབ་དང་མི་རིགས་ཀྱི་གནད་དོན་དེ་ལོས་ན་གྱོང་ག་རེ་རག་གི་རེད་དེ་འདྲ་གི་ཐོག་ལ་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་ཞེ་པོ་མཐོང་གི་འདུག་ཟེར་ནས་དེ་གཅིག་ཞུ་ཡ་ཡིན་དེ་མ་གཏོགས་ད་གཞན་པ་རྒྱལ་བ་རིན་པོ་ཆེ་གི་སྐུ་ཚེ་ཞབས་པད་བརྟན་ཡ་དང་བོད་ཀྱི་བདེན་པ་དེ།

ཐུགས་རྗེ་ཆེ་གནང། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་གསན་གནང་བ་ཐུགས་རྗེ་ཆེ་ལྷན་རྒྱས་རྗེས་མའི་ལེ་ཚན་ན་ཡང་བསྐྱར་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་དགོས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས།